ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་ཉི་ཤུ་བདུན་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་དགུ། རེས་གཟའ་སྤེན་པའི་དགོང་དྲོའི་ལས་རིམ་དེ་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ལགས་དང་གུས་པ་ཚེ་དབང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་སྦྲགས་ཐེངས་འདིའི་ལས་རིམ་ཁག་གཤམ་ལ་རིམ་པས་སྙན་སྒྲོན་ཞུ་གི་ཡིན།

ཨོ་སི་ཀྲེ་ལི་ཡའི་གཙུག་ལག་སློབ་གྲྭ་ཆེན་མོ་ཞིག་ནང་བོད་མིའི་ཆོས་དང་རིག་གཞུང་དང་འབྲེལ་བའི་ཤེས་ཡོན་གྱི་ལམ་ལུགས་བརྗེ་ལེན་གྱི་ལས་རིམ་བརྒྱུད་ནས་ཕན་ཚུན་བློ་སྐྱེད་སྤེལ་ཐབས་བྱེད་བཞིན་ཡོད་པར་བརྟེན་ཝཱ་ར་ནཱ་སིའི་བོད་ཀྱི་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་གི་སློབ་དཔོན་དགེ་བཤེས་བཀྲ་ཤིས་ཚེ་རིང་ལགས་དང་ཨོ་སི་ཀྲེ་ལི་ཡའི་སིད་ནི་གཙུག་ལག་སློབ་གཉེར་ཁང་གི་སློབ་དཔོན་བསོད་ནམས་ཐག་གཅོད་ལགས་སུ་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་རྒྱུ་ཡིན། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་པའི་གོང་དེར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྒྱ་གར་འབྲས་ལྗོངས་མངའ་སྡེ་ནང་ཆིབས་བསྒྱུར་གནང་རྒྱུའི་ཆེད་དུ་ཕྱི་ཟླ་བཅུ་གཉིས་པའི་ཚེས་དགུ་རེས་གཟའ་སྤེན་པའི་ཉིན་བཞུགས་སྒར་རྡ་རམ་ས་ལའི་ཕོ་བྲང་ནས་ཆིབས་ཐོན་གནང་སྟེ་ཀང་ར་ག་གལ་གནམ་ཐང་གི་མཁའ་ལམ་བརྒྱུད་རྒྱ་གར་རྒྱལ་ས་ལྡི་ལི་གསར་པར་ཞབས་སོར་འཁོད་ཡོད་པའི་སྐོར་བློ་བེ་ལགས་ཀྱིས་བཏང་གནང་པའི་ཞིབ་ཕྲའི་གནས་ཚུལ་དེ་སྙན་སྒྲོན་ཞུ་རྒྱུ་ཡིན།
མགོན་པོ་གང་ཉིད་བཞུགས་སྒར་ཕོ་བྲང་ནས་ཆིབས་ཐོན་གནང་སྐབས་ལམ་ཟུར་གཡས་གཡོན་ཀུན་ཏུ་བོད་མི་དང་ཕྱི་རྒྱལ་མི་རིགས་ཚོས་དགའ་དད་སྤྲོ་གསུམ་གྱི་སྒོ་ནས་ལག་ཏུ་མཇལ་དར་དང་བདུག་སྤོས་བཟུང་སྟེ་ཕེབས་སྐྱེལ་ཞུས་ཡོད་པ་མ་ཟད། ག་གལ་གནམ་ཐང་དུ་བོད་མི་ཕེབས་སྐྱེལ་ཞུ་མི་ཚོར་མཇལ་ཁ་ལྷོད་ལྷོད་ཞུ་རྒྱུ་རག་ཡོད་པར། ཕེབས་སྐྱེལ་མཇལ་ཁ་ཞུ་མི་ཕུར་བུ་སྒྲོལ་མ་ལགས་ནས་སེམས་ནང་དགའ་དད་སྤྲོ་གསུམ་གྱི་སེམས་ཚོར་ཤུགས་ཆེ་བྱུང་བ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག།

དེ་ལ་ད་ད་ནི་ང་ཚོ་མཇལ་ཁ་དངོས་གནས་ཡག་པོ་ཅིག་རག་སོང། ཨ་ནི་ད་ད་ད་ཁོང་མཆོག་ཕར་ཕེབས་དུས་བསམ་པ་ལ་ཨ་ནི་དེ་ལ་ད་རྡ་རམ་ས་ལ་ང་ཚོ་ད་རྒྱུན་རིང་པོ་ཅིག་ཡང་ཁོང་མཆོག་བཞུགས་པ་རེད། ཨ་ནི་འདི་དུས་བསམ་པ་ཏེ་སྟོང་སེར་རོ་ཞིག་ཏེ་ཅིག་ཚོར་གྱི་འདུག་ར། དེ་ཡིན་ན་ཡང་ད་ཕར་ཕེབས་བྱས་ཨ་ནི་ཏེ་ཅིག་ཡང་ཁོང་རང་འཕྲོད་བསྟེན་ག་འདྲས་ཅིག་ཡོང་གི་ཡོད་ན་དེ་ཡང་ཏེ་བསམ་བློ་རོ་ཞིག་འཁོར་གྱི་འདུག་ར། དེ་ཡིན་ན་ད་ཡག་པོ་ཅིག། ཡོང་བ་གི་རེ་བ་དང་སྨོན་ལམ་དེ་ཞུས། བོད་མིའི་དབུ་ཁྲིད ྋགོང་ས་མཆོག་རྒྱ་གར་རྒྱལ་ས་ལྡི་ལི་གི་ནང་ཞག་ཤས་བཞུགས་ཏེ་སྤྱི་ཚེས་བཅུ་གཅིག་གི་ཉི་མ་འབྲས་ལྗོངས་སུ་ཕེབས་འབྱོར་གནང་རྒྱུ་དང། སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅུ་གཉིས་གི་ཉི་མ་འབྲས་ལྗོངས་མངའ་སྡེ་གི་རྒྱལ་ས་སྒང་ཏོག་ཁུལ་དུ། དད་ལྡན་མང་ཚོགས་ལ་རྒྱལ་སྲས་ལག་ལེན་སོ་བདུན་མ་གི་བཀའ་ཆོས་བསྩལ་རྒྱུ་དང། སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅུ་བཞི་གི་ཉི་མ་ནུབ་བྷང་གྷལ་མངའ་སྡེ་གི་སྲད་རྒྱུད་གྲྭ་ཚང་དུ་སེམས་བསྐྱེད་ཀྱི་ཆོས་འབྲེལ་གནང་རྒྱུ། སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་ཉི་ཤུ་གི་ཉི་མ་རྒྱ་གར་རྡོ་རྗེ་གདན་དུ་རྒྱལ་སྤྱིའི་དགེ་འདུན་པ་གི་ལྷན་ཚོགས་ཀྱི་བགྲོ་གླེང་དབུ་འབྱེད་གནང་རྒྱུ་དང། སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་ཉེར་གསུམ་གི་ཉི་མ་རྡོ་རྗེ་གདན་དུ་འཛམ་གླིང་ཞི་བདེའི་སྨོན་ལམ་གི་ཚོགས་མགོན་དུ་བཞུགས་རྒྱུ། ཡང་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་ཉེར་དགུ་ནས་སོ་གཅིག་གི་བར་རེ་གནས་མཆོག་རྡོ་རྗེ་གདན་དུ། འཕགས་པ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པ་གི་བཀའ་ཆོས་སྩལ་གནང་རྒྱུ་དང། སྤྱི་ལོ་ཉིས་སྟོང་ཉེར་བཞི་ལོ་གི་ཟླ་བ་དང་པོ་གི་ཚེས་པ་གཅིག་གི་ཉི་མ་གནས་མཆོག་རྡོ་རྗེ་གདན་དུ། མགོན་པོ་གང་ཉིད་ལ་བརྟན་བཞུགས་བསྟར་འབུལ་གནང་རྒྱུ་བཅས་ཀྱི་མཛད་འཆར་བསྒྲིགས་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་དང་ནུབ་སྦེང་གྷལ་ཁུལ་ཆིབས་བསྒྱུར་བསྐྱངས་གནང་མཛད་ཕྱིར་བཞུགས་སྒར་དྷརམ་ས་ལ་ནས་ཕེབས་ཐོན་གྱིས་རྒྱལ་ས་ལྡི་ལིར་ཞབས་སོར་འཁོད་ཡོད་པ་རེད། དེ་ཡང་དགའ་ལྡན་ཕོ་བྲང་ཡིག་ཚང་གི་དྲ་རྒྱའི་ནང་མཛད་འཆར་གཞི་བཟུང་ལྟར་ན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཟླ་བ་དེའི་ཚེས་བཅུ་གཉིས་སྟེ་བདུན་ཕྲག་རྗེས་མའི་གཟའ་མིག་དམར་ཉིན། འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ཁུལ། རྒྱལ་སྲས་ཐོགས་མེད་བཟང་པོས་མཛད་པའི་ལག་ལེན་སོ་བདུན་མའི་གསུང་འཆད་བསྩལ་རྒྱུ་དང། དེ་རྗེས་ཚེས་བཅུ་བཞི་ཉིན་ནུབ་བྷེང་གཱལ་གྱི་སེལ་གྷུ་རི་ནང་དུ་ཡོད་པའི་སྲད་རྒྱུད་གྲྭ་ཚང་ནས་ཇི་ལྟར་གསོལ་བ་འདེབས་པ་བཞིན་སེམས་བསྐྱེད་ཀྱི་ཆོས་འབྲེལ་གནང་རྒྱུ་བཅས་ཀྱི་མཛད་འཆར་ཡོད་འདུག་ཡང་དེ་རྗེས་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ཉིན་ནས་བཟུང་གནས་མཆོག་རྡོ་རྗེ་གདན་དུ་དགའ་ལྡན་ཕོ་བྲང་ཡིག་ཚང་དང། རྒྱལ་སྤྱིའི་ནང་པའི་མཐུན་ཚོགས། དགའ་ལྡན་ཕོ་བྲང་གི་ལྷོ་ཤར་ཨེ་ཤེ་ཡའི་འབྲེལ་མཐུད་ལས་ཁུངས་བཅས་ནས། ལེགས་སྦྱར་དང་པཱ་ལིའི་ཆོས་བརྒྱུད་དབར་གྱི་དུས་སྟོན་གྱི་འབྲེལ་ཟམ། དེང་གི་འཛམ་གླིང་དུ་ནང་ཆོས་ཀྱི་བགྲོ་གླེང་ཞེས་པའི་རྒྱལ་སྤྱིའི་བགྲོ་གླེང་ཚོགས་འདུ་ཞིག་གོ་སྒྲིག་ཞུས་ཡོད་པ་ལྟར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུ་འབྱེད་མཛད་སྒོར་ཆིབས་བསྒྱུར་བསྐྱང་རྒྱུ་ཡིན་འདུག། དེ་དང་ཕྱོགས་མཚུངས་ཚེས་ཉེར་གསུམ་ཉིན། མཆོད་རྟེན་རིན་པོ་ཆེའི་རྟེན་གཙོ་ཐུབ་དབང་སྐུ་མདུན་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་ཐོག་རྒྱལ་སྤྱིའི་ནང་པའི་གླེང་སྟེགས་ཀྱི་ཚོགས་ཞུགས་པ་ཡོངས་ནས་འཛམ་གླིང་ཞི་བདེའི་སྨོན་ལམ་ཚོགས་གནང་རྒྱུ་དང། དབྱིངས་བསྟོད་པའི་ཆོས་འབྲེལ་བཀའ་དྲིན་སྩལ་རྒྱུ་དང། འདི་ལོའི་ལོ་མཇུག་གི་ཉིན་མཐའ་མ་སྟེ་ཕྱི་ཟླ་བཅུ་གཉིས་པའི་ཚེས་གསུམ་སོ་གཅིག་ཉིན། རྗེ་བཙུན་འཇམ་པའི་དབྱངས་ཀྱི་རྗེས་གནང་བཀའ་དྲིན་སྩལ་རྒྱུ་ཡིན་འདུག། འདི་ལོའི་མཛད་འཆར་ཁག་ལེགས་གྲུབ་བྱུང་བའི་རྗེས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་གཅིག་སྟེ་ཕྱི་ལུགས་ལོ་གསར་ཉིན། འབྲེལ་ཡོད་ཚོགས་པ་ཁག་གིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་པའི་ཕྱིར་བརྟན་བཞུགས་བསྟར་འབུལ་ཞུ་རྒྱུའི་མཛད་འཆར་ཡོད་འདུག་སྤྱི་བཏང་འདི་ལོའི་ནང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བཞུགས་སྒར་ནས་ཕྱི་ཕྱོགས་སུ་ཆིབས་བསྒྱུར་བསྐྱངས་གནང་རྒྱུ་དེ་སྔར་དང་མི་འདྲ་བར་ཉུང་འཕྲི་གནང་ཡོད་ཀྱང་དབྱར་ཁའི་རིང་རྒྱ་གར་བྱང་ཕྱོགས་ལ་དྭགས་ཁུལ་ཕལ་ཆེར་ཟླ་བ་གཅིག་ཙམ་བཞུགས་ཞག་མཛད་ཡོད་པ་དང། འབྲས་ལྗོངས་ཁུལ་ཕྱི་ཟླ་བཅུ་གཉིས་པའི་ནང་ལ་ཆིབས་བསྒྱུར་བསྐྱང་རྒྱུའི་དེ་སྔོན་གྱི་མཛད་འཆར་དེ་ཕྱི་བཤོལ་གནང་དགོས་བྱུང་ཡོད་པ་དེ་ནི་ཁུལ་དེར་ཆུ་ལོག་གི་གོད་ཆག་བྱུང་བར་བརྟེན་ནས་ཡིན་ན་ཡང་ད་ཆ་ཆིབས་བསྒྱུར་བསྐྱང་ཆེད་བཞུགས་སྒར་དྷརམ་ས་ལ་ནས་རྒྱལ་ས་ལྡི་ལི་གསར་པར་ཕེབས་འབྱོར་གནང་ཡོད་པ་རེད། ཉེ་ཆར་ཕྱི་ཟླ་བཅུ་གཉིས་པའི་ཚེས་བདུན་ཉིན་རྒྱ་ནག་རྒྱལ་ས་པེ་ཅིང་དུ་འཚོགས་པའི་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་དང་རྒྱ་ནག་བར་གྱི་ལྷན་ཚོགས་ཐེངས་ཉི་ཤུ་རྩ་བཞི་པའི་ཐོག་ལ་ཡོ་རོབ་མཐུན་ཚོགས་ཀྱི་དབུ་ཁྲིད་ནས་རྒྱ་ནག་དཔོན་རིགས་ལ་བོད་ཀྱི་གནད་དོན་གླེང་སློང་གནང་པའི་སྐོར་གསུངས་པ་དེར།

ཡུ་རོབ་མཉམ་འབྲེལ་ལྷན་ཁང་གི་གཙོ་འཛིན་བཀའ་མོལ་དེ་ནི་རྒྱ་ནག་ལ་ཆབ་སྲིད་བརྡ་ལན་ཤུགས་ཆེན་པོ་ཞིག་ཡིན་པ་མ་ཟད་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱིས་བོད་དང་འབྲེལ་བའི་གནད་དོན་གལ་ཆེར་བརྩིས་ཏེ་གཞུང་འབྲེལ་བཀའ་མོལ་གནང་བའི་འཆར་གཞིའི་ནང་མུ་མཐུད་འཇོག་འདོགས་གནང་བཞིན་པར་ངོས་འཛིན་ཞུ་བཞིན་འདུག་འདི་ག་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གོང་གསལ་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་དབུ་ཁྲིད་རྣམས་དང་རྒྱ་ནག་དཔོན་རིགས་མཇལ་འཕྲད་ཀྱི་གནད་དོན་དང་འབྲེལ་བའི་བཀའ་འདྲི་ཞུས་པར་ཕྱི་ཚེས་བཅུ་བདུན་ཉིན་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་མགྲིན་ཚབ་པ། ན་པི་ལ་མཱས་ར་ལི་ཞུ་བའི་ཡིག་ཐོག་ཏུ་ལན་འདེབས་ཤིག་གནང་འབྱོར་བྱུང་བའི་ནང། རྒྱ་ནག་ནང་འགྲོ་བ་མིའི་ཐོབ་ཐང་ཇེ་ཞན་ཇེ་སྡུག་ཏུ་འགྲོ་གི་ཡོད་པའི་གནས་སྟངས་དང་དེ་ཡང་ཤིང་ཅང་དང་བོད་གཙོས་པའི་རྒྱ་ནག་གི་གྲངས་ཉུང་མི་རིགས་ཚོའི་གཞི་རྩའི་རང་དབང་ཐོག་དམ་དྲག་གི་གནས་སྟངས་བཅས་ལ་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱིས་རྒྱ་ནག་དཔོན་རིགས་དང་རྒྱལ་སྤྱིའི་སྡིངས་ཆ་སོགས་ཀྱི་ཐོག་ལ་གོ་སྐབས་ནམ་བྱུང་ལ་གལ་ཆེའི་ཐོག་ནས་གླེང་སློང་གནང་བཞིན་ཡོད་པའི་སྐོར་གསུངས་འདུག་ལ། ད་དུང་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱིས་རྒྱ་ནག་གཞུང་གིས་བོད་ནང་བཙན་ཤེད་ཀྱིས་བཅའ་སྡོད་སློབ་གྲྭ་བཙུགས་པ་དང་དེ་བཞིན་བོད་ནང་གི་བོད་མིའི་ཟུངས་ཁྲག་ནས DNA ཟེར་བའི་རིགས་རྫས་མཁོ་སྒྲུབ་བྱེད་པའི་བྱ་སྤྱོད་བཅས་ཐོག་ལ་མཉམ་འབྲེལ་རྒྱལ་ཚོགས་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་གཏམ་བཤད་ལས་རིམ་ནང་ཡང་ཚུད་ཡོད་པའི་སྐོར་གོང་ཞུས་མགྲིན་ཚབ་པས་འགྲེལ་བརྗོད་གནང་འདུག། ཨ་མི་རི་ཀས་རྒྱ་ནག་དང་མཉམ་དམག་དོན་སྐོར་གྲོས་མོལ་བྱ་རྒྱུའི་འདུན་པ་ཆེན་པོ་ཡོད་ཅེས་ཨ་རིའི་ཕོ་བྲང་དཀར་པོ་ནས་གསུངས་བཞག། དེ་ཡང་རུའུ་ཏྲ་གསར་འགྱུར་ལས་ཁང་གིས་དེ་རིང་གནས་ཚུལ་སྤེལ་བའི་ནང། ཨ་མི་རི་ཀ་དང་རྒྱ་ནག་གི་དམག་མིའི་དབར་གྲོས་མོལ་བསྐྱར་གསོ་བྱ་རྒྱུར་ཡུལ་གྲུ་གཉིས་ཀྱི་དབུ་ཁྲིད་དབར་ཟླ་བ་སྔོན་མ་ལྷན་ཚོགས་ཀྱི་སྐབས་མོས་མཐུན་བྱུང་ཡོད་ཀྱང་ད་བར་གྲོས་མོལ་བསྐྱར་གསོ་བྱ་ཐུབ་མེད་པར་སོང། ཨ་རིའི་ཕོ་བྲང་དཀར་པོའི་ངོས་ནས་ཡུལ་གྲུ་གཉིས་ཀྱི་དབར་ད་ཡོད་དངངས་འཚབ་རྣམས་ཆུང་དུ་གཏོང་ཐབས་སུ་གྲོས་མོལ་གང་མྱུར་བསྐྱར་གསོ་བྱ་རྒྱུར་འདུན་པ་ཆེན་པོ་ཡོད་པ་གསུངས་བཞག་ཨ་རིའི་ཕོ་བྲང་དཀར་པོའི་མགྲིན་ཚབ་པ John Kirby ཡིས་གསར་འགོད་པར་རྒྱ་ནག་དང་ཨ་རིའི་དམག་མིའི་དབར་དམག་དོན་གྲོས་མོལ་བསྐྱར་གསོ་ཐུབ་པ་ཡིན་ན་ཕྱོགས་གཉིས་ཀྱི་དབར་རྩིས་ནོར་དང་གོ་དོན་ལོག་རྟོག་རྣམས་སེལ་ཐུབ་ཀྱི་རེད་ཅེས་གསུངས་བཞག་ཡང་ཁོང་གིས། འོན་ཀྱང་ངའི་བསམ་པར་ཕྱོགས་གཉིས་ཀྱི་དབར་དམག་དོན་གྲོས་མོལ་དེ་བཞིན་ད་ལྟ་ཡོང་རྒྱུ་ནི་ཁག་པོ་རེད་བསམ་གྱི་འདུག་གང་ལགས་ཞེ་ན། རྒྱ་ནག་གིས་ཕྱི་ཟླ་བཅུ་པའི་ནང་ཕྱིར་འབུད་བྱས་པའི་བདེ་སྲུང་བློན་ཆེན General Li Shangfu ཡི་ཚབ་ད་ལྟ་ཡང་བསྐོ་བཞག་བྱས་མེད་པ་རེད། ང་ཚོས་རྒྱ་ནག་གཞུང་ལ་ཁོང་གི་ཚབ་གསར་པ་ཞིག་གང་མྱུར་བསྐོ་བཞག་བྱས་ནས་གྲོས་མོལ་བསྐྱར་གསོ་བྱ་དགོས་པའི་ནན་སྐུལ་བྱ་གི་ཡོད་ཅེས་གསུངས་བཞག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བརྒྱད་པའི་ནང། སྐབས་དེའི་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཚོགས་གཙོ་ལྕམ་ནན་སི་པི་ལོ་སི་མཆོག་ཐའེ་ཝན་ནང་གཞུང་འབྲེལ་ཕྱོགས་བསྐྱོད་ཕེབས་པར་བརྟེན། རྒྱ་ནག་ཁོང་ཁྲོ་ལངས་ནས་ཡུལ་གྲུ་གཉིས་ཀྱི་དབར་དམག་དོན་གྲོས་མོལ་བྱ་རྒྱུ་དེ་མཚམས་འཇོག་བྱས་ཡོད་པ་རེད། འོན་ཀྱང་ཉེ་སྔོན་ཕྱི་ཟླ་བཅུ་པའི་ནང་ཨ་མི་རི་ཀའི་སྲིད་འཛིན་ཇོ་སྦའི་ཏན་མཆོག་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་རྣམ་གཉིས་ཨ་མི་རི་ཀའི་ཀ་ལི་ཕོར་ནི་ཡ་གྲོང་ཁྱེར་ནང་མཇལ་འཕྲད་གནང་བའི་སྐབས་དམག་དོན་སྐོར་གྲོས་མོལ་བསྐྱར་གསོ་བྱ་རྒྱུར་མོས་མཐུན་བྱུང་ཡོད་པ་རེད།

ཉེ་ཆར་ཕྱི་ཟླ་བཅུ་གཅིག་པའི་ཟླ་མཇུག་ཏུ་ལྷོ་ཀོ་རི་ཡ་དང་ཉི་ཧོང་རྒྱ་ནག་བཅས་ཀྱི་ཆེས་མཐོའི་དཔོན་རིགས་བཅས་ཀྱི་ལྷན་འཛོམས་ཐོག་ལ་དུས་ཚོད་གང་མགྱོགས་ཤིག་ནང་རྒྱལ་ཁབ་གསུམ་གྱི་ལྷན་ཚོགས་ཤིག་འཚོག་དགོས་ངེས་ཡིན་པའི་སྐོར་བཤད་ཡོད་ཅིང། ཨ་མི་རི་ཀ་དང་ཨ་མི་རི་ཀའི་མཐུན་ཕྱོགས་ནུབ་ཕྱོགས་རྒྱལ་ཁབ་ཚོས་ཐེ་ཝན་མཚོ་འགག་དང་ལྷོ་རྒྱ་ནག་རྒྱ་མཚོའི་ཐོག་ལ་མཚོ་དམག་གི་གྲུ་གཟིངས་ཀྱི་འགྲིམ་འགྲུལ་གྱི་བྱེད་སྒོ་མང་དུ་བཏང་ནས། རྒྱ་མཚོ་དེ་ཉིད་ནི་རྒྱལ་སྤྱིའི་མཚོ་ལམ་དུ་མུ་མཐུད་ནས་གནས་ཐབས་སུ་རྒྱ་མཚོ་དེ་ཉིད་ཐོག་གི་རང་དབང་གི་འགྲིམ་འགྲུལ་སྲུང་སྐྱོབ་གནང་བཞིན་ཡོད་པ་དང་འོན་ཀྱང་རྒྱ་ནག་གཞུང་ཁོང་ཁྲོ་བྱེད་བཞིན་ཡོད་པའི་སྐོར་བཀོད་འདུག་འོན་ཀྱང་ཨ་མི་རི་ཀའི་རྒྱལ་ཡོངས་སྲུང་སྐྱོབ་སློབ་སྟོན་པ Jake Sullivan མཆོག་གིས་ལྷོ་ཀོ་རི་ཡའི་རྒྱལ་ས་སོའུ་ནང་གི་གསར་འགོད་ལྷན་ཚོགས་ཐོག་ལ་ལྷོ་ཀོ་རི་ཡའི་སྲུང་སྐྱོབ་སློབ་སྟོན་པ་དང་ཉི་ཧོང་སྲུང་སྐྱོབ་སློབ་སྟོན་པ་བཅས་མཉམ་ཚོགས་སར། ཐའེ་ཝན་མཚོ་འགག་གི་ཞི་བདེ་དང་བརྟན་བརླིང་དེ་བཞིན་ཤར་དང་ལྷོ་རྒྱ་ནག་རྒྱ་མཚོའི་ཐོག་གི་འགྲིམ་འགྲུལ་གྱི་རང་དབང་སྲུང་སྐྱོབ་ཆེད་དུ་ང་ཚོས་མུ་མཐུད་ནས་རྒྱབ་སྐྱོར་ལངས་ཕྱོགས་རྒྱུན་འཁྱོངས་གནང་གི་ཡིན་ཞེས་གསུངས་འདུག། རྒྱ་ནག་གི་གར་སོང་གོ་ཐོས་མེད་པར་གྱུར་པའི་ཕྱི་འབྲེལ་བློན་ཆེན་ཟུར་པ། ཆིང་ཀང་རང་ཤི་བརྒྱབ་པའམ་ཡང་ན་སྡུག་སྦྱོང་མནར་གཅོད་འོག་འདས་གྲོངས་སུ་ཕྱིན་པའི་གནས་ཚུལ་ཞིག་རྒྱལ་སྤྱིའི་གསར་ལམ་ཁག་གི་ནང་ཐོན་བཞིན་འདུག་དེ་ཡང་དེ་རིང་གསར་འགྱུར་བརྒྱུད་ལམ་མང་པོའི་ནང་གནས་ཚུལ་ཐོན་པར་གཞིགས་ན། རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཟུར་པ་ཆིང་ཀང་འདི་ལོའི་ཕྱི་ཟླ་དྲུག་པའི་ནང་གར་ཡོད་ཤེས་རྟོགས་མེད་པར་གྱུར་ཡོད་པ་དང་ཕྱི་ཟླ་བདུན་པའི་ནང་ཁོང་ཕྱི་འབྲེལ་བློན་ཆེན་གྱི་གོ་གནས་ནས་ཕྱིར་འབུད་བཏང་ཡོད་པ་རེད། རྒྱ་ནག་གི་མཐོ་རིམ་དཔོན་རིགས་དང་འབྲེལ་བ་ཡོད་པའི་མི་གཉིས་ཀྱིས་བཤད་པར་གཞིགས་ན། ཆིང་ཀང་ཁོང་འདི་ལོའི་ཕྱི་ཟླ་བདུན་པའི་ཟླ་མཇུག་ཏུ་པེ་ཅིང་གི་དམག་མིའི་སྨན་ཁང་ཞིག་གི་ནང་ལ་འདས་གྲོངས་སུ་ཕྱིན་ཡོད་འདུག། དམག་མིའི་སྨན་ཁང་དེ་ནི་རྒྱ་ནག་གི་མཐོ་རིམ་འགོ་ཁྲིད་ཚོར་སྨན་བཅོས་བྱ་ཡུལ་ཞིག་རེད་འདུག་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཟུར་པ་ཆིང་ཀང་ཁོང་ཨ་མི་རི་ཀའི་ནང་རྒྱ་ནག་གི་གཞུང་ཚབ་ཆེན་མོའི་འགན་ཁུར་ལེན་པའི་སྐབས་ཨ་རིའི་བུད་མེད་ཞིག་དང་ཚུལ་མིན་གྱི་འབྲེལ་བ་བྱུང་ནས། ལས་ཁུར་གྱི་དུས་ཡུན་ཆ་ཚང་རིང་བུད་མེད་དེ་དང་མུ་མཐུད་ནས་འབྲེལ་བ་བྱས་ཡོད་པ་དང། ཁོང་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་དུ་བསྐོ་གཞག་བྱུང་བའི་རྗེས། རྒྱ་ནག་གཞུང་གིས་གནས་ཚུལ་དེ་ཤེས་ནས། ཁོང་གིས་རྒྱ་ནག་རྒྱལ་ནང་གི་བདེ་སྲུང་ལ་ཉེན་ཁའི་གནས་སུ་བསྐྱལ་ཡོད་མེད་ལ་ཞིབ་འཇུག་དང་དྲི་ཞིབ་བྱས་ཡོད་པ་རེད། ཁོང་ཕྱི་འབྲེལ་བློན་ཆེན་ནས་ཕྱིར་འབུད་བྱ་དགོས་དོན་དེའང་བུད་མེད་དེ་དང་ཚུལ་མིན་གྱི་འབྲེལ་བ་བྱས་པ་དང། ཁྲིམས་སྲོལ་དང་མི་མཐུན་པའི་ཐོག་ནས་ཁོང་གཉིས་ལ་ཨ་རིའི་ནང་ཕྲུ་གུ་ཞིག་སྐྱེས་ཡོད་པར་སོང། ཕྲུ་གུ་དེ་ནི་ཨ་མི་རི་ཀའི་མི་སེར་ཡིན་པའི་གནད་དོན་གྱི་ཐོག་ནས་ཁོང་ཕྱི་འབྲེལ་བློན་ཆེན་གྱི་ལས་གནས་ནས་ཕྱིར་འབུད་བྱས་པ་ཞིག་ཡིན་ལུགས The Sun ཞེས་པའི་གསར་ལས་ཁང་གིས་གནས་ཚུལ་སྤེལ་བཞག།
ད་རེས་ཉེ་ཆར་བོད་ཀྱི་ནག་ཆུའི་ས་བབ་མཐོ་ས་ཁ་བ་བབས་ཆེ་བའི་ནང་མི་ཉི་ཤུ་རྩ་གསུམ་ཉེན་སྐྱོབ་ཐུབ་ཡོད་པ་རེད་འདུག་དེ་ཡང་རྒྱ་ནག་གི་དྲ་རྒྱའི་གསར་འགྱུར་ཐོག་གནས་ཚུལ་སྤེལ་བའི་ནང། ཕྱི་ཟླ་བཅུ་གཉིས་པའི་ཚེས་གཉིས་ཉིན་བོད་ཀྱི་ནག་ཆུ་ཡི་མཐོ་ཚད་སྨི་ལྔ་སྟོང་ལྷག་ཟིན་པའི་སྙིའུ་ལའི་ཉག་ཁར་འགྲུལ་པ་དང་རླངས་འཁོར་ལ་ཉེན་ཁ་འཕྲད་པ་རྣམས་ནག་ཆུ་གྲོང་ཁྱེར་གྱི་སོག་རྫོང་ཉེན་རྟོག་པ་དང་དཀར་མོ་ཤང་བཅས་མཉམ་འདེགས་ཀྱིས་ཉེན་སྐྱོབ་ཐུབ་ཡོད་པའི་སྐོར་བཀོད་འདུག་ད་དུང་གནས་ཚུལ་ནང་བཀོད་པར་གཞིགས་ན། ས་ཆ་དེ་ནི་ས་བབ་མཐོ་ཞིང་རྐང་པ་འདྲེད་བརྡར་ཤོར་སླ་བའི་དཀའ་ངལ་འཕྲད་ཤིང་ཉེན་སྐྱོབ་བྱེད་ཡུལ་གྱི་ས་གནས་སུ་འབྱོར་སྐབས་སྣུམ་འཁོར་གསུམ་ཉེན་ཁའི་གནས་སུ་ལྷུང་ཡོད་པ་མ་ཟད་སྣུམ་འཁོར་གཅིག་གི་ཕྱེད་ཀ་གངས་ཀྱི་འོག་ཏུ་ཤོར་ཟིན་པའི་གནས་སྟངས་དང་སྣུམ་འཁོར་དང་འགྲུལ་པ་རྣམས་ཉེན་སྐྱོབ་བྱེད་པར་ཆུ་ཚོད་དྲུག་ལྷག་འགོར་བའི་རྗེས་ལ་ཁྱོན་སྣུམ་འཁོར་ལྔ་དང་དེའི་ནང་གི་འགྲུལ་པ་མི་གྲངས་ཉི་ཤུ་རྩ་གསུམ་ཉེན་སྐྱོབ་ཐུབ་ཡོད་པའི་གནས་ཚུལ་འགྲེལ་བརྗོད་བྱས་འདུག། ཉེ་ཆར་བོད་ཀྱི་ནག་ཆུ་གྲོང་ཁྱེར་གྱི་སོག་རྫོང་དཀར་མོ་ཤང་གི་ས་ཁོངས་སུ་གངས་རྒྱུན་མཐུད་ནས་བབས་ཏེ་དེའི་ཁུལ་གྱི་གཞུང་ལམ་ལ་འཁྱགས་པ་ཐེབས་ནས་འགྲིམ་འགྲུལ་བྱེད་པར་ཧ་ཅང་དཀའ་ངལ་ཆེ་བ་དང། ལྷག་པར་དུ་སྙེའུ་ལའི་ཉག་ཁའི་ལམ་གྱི་དུམ་བུར་དུས་ཡུན་རིང་པོར་གངས་བབས་པའི་རྐྱེན་གྱིས་ས་ཆ་ཁག་ཅིག་ཏུ་གངས་གསོག་ཐེབས་པའི་མཐོ་ཚད་ཧ་ཅང་གི་མཐོ་པོ་ཟིན་ནས་འགྲོ་སྐྱོད་ཀྱི་ལམ་བུར་འགོག་རྐྱེན་བཟོས་སྟབས་འགྲོ་འོང་བྱེད་མཁན་འཁོར་རིགས་ཁག་ཅིག་ལ་ཉེན་ཁའི་གནས་སུ་གྱར་ཡོད་པའི་གནས་ཚུལ་བཀོད་འདུག།
དེ་ནས་གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ནོ་བེལ་ཞི་བའི་གཟེངས་རྟགས་འབུལ་བཞེས་བྱུང་བའི་སྐབས། ཆེ་བསྟོད་དང་གསུང་བཤད་གནང་བའི་སྙིང་བསྡུས་ཕྱོགས་བསྒྲིགས་ཀྱི་དྲན་གསོ་ཞུས་པ་ཞིག་རིག་འཛིན་ཆོས་སྒྲོན་ལགས་ནས་སྙན་སྒྲོན་ཞུ་གནང་གི་རེད།
ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་ཉིན་མོ་དེ་ནི་རྒྱལ་སྤྱིའི་ཁྱོན་ཡོངས་སུ་འགྲོ་བ་མིའི་ཐོབ་ཐང་ཉིན་མོར་སྲུང་བརྩི་ཞུ་བའི་དུས་ཚོད་ཞིག་ཡིན་པ་རེད་འོན་ཀྱང་བོད་ཕྱི་ནང་གཉིས་ཀྱི་བོད་མི་ཚོར་ཉིན་མོ་འདི་ནི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དེ་སྔ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོར་འཛམ་གླིང་ནང་ཆེས་སྙན་གྲགས་ཅན་གྱི་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་པའི་སྐལ་བཟང་གི་ཉིན་མོ་ཞིག་ཆགས་ཀྱི་ཡོད་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་འདི་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་ཕུལ་ནས་ལོ་ངོ་སུམ་ཅུ་སོ་བཞི་འཁོར་བའི་དུས་ཚིགས་ཤིག་ཡིན་པ་རེད། ང་ཚོའི་གསན་མཁན་རྣམ་པ་རྒན་རབས་ཚོས་སྐབས་དེའི་བྱུང་རིམ་དང ྋགོང་ས་མཆོག་གིས་གཟེངས་རྟགས་བཞེས་པའི་སྐབས་ཀྱི་བརྙན་འཕྲིན་དང་གསུང་སོགས་གསན་གཟིགས་གནང་ཡོད་ཀྱི་རེད། ཡིན་ནའང་མང་པོ་ཞིག་གིས་ད་ལྟའི་དུས་ཚོད་ལྟར་མ་ཡིན་པར་སྤྱི་ཚོགས་དྲ་ལམ་དང་བརྙན་འཕྲིན་སོགས་དེ་ཙམ་ཐོན་རྒྱུ་མེད་པའི་རྐྱེན་གྱིས་གསན་གཟིགས་གནང་རྒྱུ་མ་བྱུང་བ་ཡོད་སྲིད་པ་རེད། དེ་འདྲ་ཡིན་དུས་ཐེངས་འདིའི་དམིགས་བསལ་ཆེད་བསྒྲིགས་ཀྱི་ལེ་ཚན་ནང། ལོ་ངོ་སུམ་ཅུ་སོ་བཞིའི་གོང་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་ཉིན་མོར། ནོར་ཝེ་རྒྱལ་ཁབ་ཀྱི་གཟི་བརྗིད་ལྡན་པའི་ཚོགས་ཁང་ཞིག་གི་ནང། ནོར་ཝེ་ཡུལ་གྱི་རྒྱལ་པོ་དང་རྒྱལ་མོ་ད་ག་ནང་བཞིན་རྒྱལ་ཁབ་ཀྱི་དབུ་ཁྲིད་གནད་ཡོད་མི་སྣ་མང་དག་ཞིག་གི་ནང་བླ་ན་མེད་པའི་དབུ་ཁྲིད། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཆེས་གུས་ཞབས་དང་ཆེ་མཐོང་གི་ཐོག་ནས། ནོ་བེལ་ཞི་བདེའི་གཟེངས་རྟགས་ཀྱི་ཚོགས་ཆུང་གི་ཚོགས་གཙོ་མཆོག་ནས་གཟེངས་རྟགས་འབུལ་དགོས་པའི

than to celebrate this day by giving the peace prize to you? ད་རིང་སྐུ་ཉིད་ལ་ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་ཀྱི་ཉིན་མོ་འདི་ནི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་སྲུང་བརྩི་ཞུ་རྒྱུ་འགོ་བཙུགས་པའི་ཉིན་མོ་ཞིག་ཀྱང་འཁེལ་གྱི་ཡོད་སྟབས་དུས་ཚིགས་འདི་ཡང་གལ་ཆེན་པོ་ཞིག་ཆགས་ཀྱི་ཡོད་ཅེས་གསུངས་པ་དང། ཡང་ཁོང་གིས། དུས་ཚིགས་དང་གཟེངས་རྟགས་ཁྱད་པར་ཅན་འདི་འབུལ་ཡུལ་ནི་བདེན་མཐའ་གསལ་ཐབས་སུ་འཚེ་མེད་ཞི་བ་དང་འགྲོ་བ་མིའི་ཐོབ་ཐང་ལ་གཞི་ལ་བཞག་པའི་ཐོག་ནས་རྩོད་གླེང་དང་ཁྱབ་སྤེལ་གནང་མཁན་གྱི་སྐྱེས་བུ་ཞིག་ཡིན་དུས་འོས་བབ་ཆེན་པོ་ཞིག་ཀྱང་ཡིན་པར་བརྗོད་མི་དགོས་པ་རེད་ཅེས་གསུངས་ཏེ་བོད་ཀྱི ྋགོང་ས་ཏཱ་ལའི་བླ་མ་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་ལ་འབུལ་གྱི་ཡོད་ཅེས་སྒྲོག་སྦྱང་གནང་སྟེ་གཟེངས་རྟགས་འབུལ་བཞེས་གནང་ཡོད་པ་རེད། དེ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་བཞེངས་ཐོག་ཐོག་མར་བོད་སྐད་ནང་གསུང་བཤད་གནང་བའི་ནང། ཨན་ཏེ་ཡཱ་ལ་ནོར་ཝེ་ཡི་རྒྱལ་པོ་མཆོག་དང། ནོ་བྷེལ་ཞི་བདེའི་བྱ་དགའི་ཚོགས་ཆུང་གི་ཚོགས་མི་རྣམ་པ། མཆེད་གྲོགས་ཕོ་མོ་ལྷན་རྒྱས་ལ་ཡ་ཞུ་ཡག་ལ་ཡ། བོད་གངས་ཅན་གྱི་ལྗོངས་ཀྱི་ཤཱཀྱའི་དགེ་སློང། ཆོས་སྤྱི་དང་ལྷག་པར་ནང་པ་སངས་རྒྱས་པའི་དང་ཐེག་པ་ཆེ་ཆུང། སྔགས་དང་བཅས་པའི་རང་ཞིག་ལམ་གྱི་སྙིང་པོ། སྟོང་ཉིད་སྙིང་རྗེ་ཟུང་དུ་འཇུག་པའི་ལམ་ཅིག་ལ་ཡ། ཅིག་སོ་སོའི་དངོས་གནས་རང་ཅིག་ཤེས་ནས་དད་པ་ཐོབ་པའི་ཐོག་ནས་ཉམས་ལེན་བྱས། མི་ལ་ཡིན་ན་ཡང་གང་ཕན་ཅི་ཕན་གྱི་ཐོག་ནས་ཅིག་ད་ཕན་ཐོགས་བྱེད་འདོད་ཡོད་དེ་ནི་ཅིག་ཨེ་ནི་ཡང་སྒོས་ལྷག་པར་ཅན་དུ་ལས་དང་སྨོན་ལམ་གྱི་ད་འབྲེལ་བ་དམིགས་བསལ་ཅན་ཡོད་དེ་བའི་ཨེ་ནི་གངས་ཅན་ལྗོངས་ཀྱི་ཨེ་ནི་ཅིག་བསྟན་སྲིད་བསྟན་འགྲོའི་བདེ་སྐྱིད་དང་བཅས་པའི་དོན་དག་ལ་ཡང་ཅིག་ལྷག་བསམ་ཡོད་རྒུ་རྩལ་སྤྲུགས་ཀྱིས་ཅིག་ད་སྒོ་དང་རྣམ་པ་ཐབས་ཤེས་གང་ཡོང་གི་ཐོག་ནས་ཅིག། ཀུ་དག་པ་དང་གང་ཡོང་ཅི་ཡོང་ཞིག་སྒྲུབ་བྱས་ནས། འདི་འདྲས་ཞིག་ངས་ཀི་ད་མི་ཅིག་ལ་ཡ། དེ་རིང། ཨེ་ནི། ད། ཞི་བདེ་བྱ་དགའ། ཅིག་སྙན་གྲགས་ཅན་འདི་འདྲས་ཞིག་ད་དེར་ཐོབ་པ་དེ། ང་རང་སྒེར་གྱི་ངོས་ནས། ཅིག་ད་གཟི་བརྗིད་དང། ཅིག་སྤོབས་པ་སྐྱེས་ཡ་ཅིག། ཞེ་པོ་ཅིག་དགའ་པོ་བྱུང་ལ། ཅིག་འཛམ་བུ་གླིང་འདིའི་སྒང་ལ་ཡོད་དེ་བའི་དངོས་གནས་རང་ཅིག་དོན་དམ་པའི་ད་ཞི་བདེ་དང་བྱམས་བརྩེ་ལ་ཡ། མོས་པ་ཡོད་མཁན་གྱི་ཅིག་མི་ཚང་མ་ལ་དེ་འདི་ལྟར་དགའ་བོ་ཡོང་གི་རེད་བསམ་པ་ཅིག་ཨ་དེ་འདྲ་ཞིག་ཆགས་པ་རེད། ཨེ་ནས་འདི་འདྲ་ཡིན་དུས་ཙ་ན་ཚང་མ་ལ་ཡ་ཐུགས་རྗེ་ཆེ་ཞུ་ཡ་གཅིག་དང།
ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་མུ་མཐུད་དེ་བཀའ་གནང་དོན། ཨེ་ནས་ད་རེས་ཡང་འདྲ་གནས་ཚུལ་འདི་བོད་མི་མང་གི་དྲང་བདེན་གྱི་ད་འཐབ་རྩོད་བྱས་པ་དེ་ད་དངོས་གནས་རང་གཅིག་འཛམ་གླིང་མི་མང་གི་ཐོག་ནས་རྒྱབ་སྐྱོར་ཡོད་དེ་བའི་ད་རྣམ་པ་གསལ་པོ་ཅིག་མཚོན་ཐེབས་ཀྱི་འདུག་ཟེར། དེ་འདྲ་ཡིན་པ་ཡིན་དུས་ཙ་ན། དངོས་གནས་རང། ད་དུང་ཡིན་ན་ཡང། ང་རང་ཚོ་ལ་ཡང། ལོ་རྒྱུས་ཀྱི་ཐོག་ནས་ཡོད་དེ་བའི་ཐོབ་ཐང། དེ་དང་ཅིག་བདེན་པ་མཐའ་གསལ། དེ་དང་ཅིག་མགྱོགས་མྱུར་ཡོང་ཐུབ་ཡག་གི་རེ་བ་དང་སྨོན་ལམ་ཡོད་ལ། དེ་འདྲ་ཞིག་ཡོང་ཡག་གི་ཆེད་དུ་ང་རའི་ངོས་ནས། ད་ལྟ་ཕན་ཆད། གང་ཡོང་ཅི་ཡོང་བྱས་པ་ནང་བཞིན་བྱས་ནས་མ་འོངས་པ་ལ་ཡིན་ན་ཡང། དེ་དང་ཅིག་བདེན་པའི་མཐའ། གསལ་ནས་དངོས་གནས་དྲང་གནས་ཀྱི། དེ་དང་ཅིག། འཛམ་བུ་གླིང་ཧྲིལ་པོ་འདིའི་སྒང་ལ་དངོས་གནས་ཅིག་ད། ཞི་བདེ་ཅིག་དང།

རྒྱལ་ས་ལྡི་ལིའི་གནམ་ཐང་ནས་བོད་མི་སྟོང་ཕྲག་མང་པོས་ཕེབས་བསུའི་སྣེ་ལེན་ཞུས་པ་དང་རིམ་པས་བཞུགས་སྒར་དང་བཙན་བྱོལ་བོད་གཞུང་གི་བསྟི་གནས་ཆགས་ཡུལ་དེ་དང་ཕྱོགས་མཚུངས་བོད་མི་གནས་ཡུལ་གཞིས་ཆགས་ཆེ་ཆུང་ཚང་མའི་ནང་བོད་མི་ཚོས་དགའ་སྤྲོའི་རྣམ་པས་ཁེངས་ཏེ་སྲུང་བརྩི་ཞུས་པ་དང་ས་གནས་ཡུལ་མི་ཚོས་ཡང་མཉམ་ཞུགས་བྱས་པ་སོགས་བོད་མི་ཡོད་དོ་ཅོག་གིས་བསམ་ཡུལ་ལས་འདས་པའི་དགའ་ཚོར་ཆེན་པོ་ཞུས་ཡོད་པ་ནི་བོད་ཀྱི་ལོ་རྒྱུས་སྟེང་གསེར་ཡིག་བྲིས་པ་ལྟ་བུ་བྱུང་ཡོད་རེད་ལ། དུས་ད་ལྟའང་ལོ་ངོ་སུམ་ཅུ་སོ་བཞི་ཕྱིན་པའི་རྗེས་སུ་ཡང་ཉིན་མོ་འདིར་བོད་མི་དང་ཕྱི་རྒྱལ་རྒྱབ་སྐྱོར་བ་དད་ལྡན་ནང་པ་བཅས་ནས་ཀྱང་མཉམ་ཞུགས་ཀྱིས་སྲུང་བརྩི་ཞུ་བའི་ཉིན་མོ་ཞིག་ཏུ་གྱུར་ཡོད་པ་རེད། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྔ་རྗེས་སུ་ནོ་བེལ་ཞི་བདེའི་གཟེངས་རྟགས་འདི་བཞིན་བཞེས་མཁན་དུ་མ་ཞིག་བྱུང་ཡོད་ནའང་གོང་ས་མཆོག་ལྟ་བུའི་མཚན་སྙན་གྲགས་བྱུང་ཡོད་མ་རེད་ཞུས་ནའང་མ་འགྲིག་པ་ཡོད་མ་རེད་དེས་མ་ཟད་ནོ་བེལ་ཞི་བདེའི་གཟེངས་རྟགས་ཀྱི་ཆེ་མཐོང་ཡང་ཆེ་རུ་ཕྱིན་ཡོད་པར་ངོས་འཛིན་ཞུ་གི་ཡོད་རེད། ལེ་ཚན་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་དམིགས་བསལ་ཆེད་སྒྲིག་གི་ལེ་ཚན་དེ་གསན་པར་ཐུགས་རྗེ་གནང་ཞུས་པ་དང་ད་གཤམ་ལ་འབྲེལ་ཆགས་ཀྱི་གཞས་ཀྱི་དུམ་བུ་ཞིག་དྲན་རྟེན་ཚུལ་དུ་སྙན་སྒྲོན་ཞུ་གི་ཡིན།

རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། བོད་ཀྱི་ནང་ཆོས་ལ་བརྟེན་ནས་འཛམ་གླིང་ཤེས་ཡོན་ལྟེ་གནས་ཁང་མང་པོས་བོད་མིའི་སློབ་གསོའི་རིག་པར་ཐུགས་སྣང་ཆེན་པོ་བྱེད་པའི་དུས་ཚོད་ཅིག་ཡིན་པ་དང། བོད་མིའི་ཆོས་དང་རིག་གཞུང་དང་འབྲེལ་བའི་ཤེས་ཡོན་གྱི་ལམ་ལུགས་ལ་ཡར་ཐོན་ཅན་གྱི་རྒྱལ་ཁབ་མང་པོས་དོ་སྣང་བྱེད་ཀྱི་ཡོད་ལ། ཨོ་སི་ཀྲོ་ལི་ཡའི་གཙུག་ལག་སློབ་གྲྭ་ཆེན་མོ་ཞིག་ནས་ཀྱང་བརྗེ་ལེན་གྱི་ལས་རིམ་བརྒྱུད་ནས་ཕན་ཚུན་བློ་བསྐྱེད་སྤེལ་ཐབས་བྱེད་བཞིན་ཡོད་པ་རེད། གནད་དོན་གླེང་མོལ་གྱི་ལས་རིམ་ནང་ཝཱ་ཎ་བོད་ཀྱི་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་གི་སློབ་དཔོན་དགེ་བཤེས་བཀྲ་ཤིས་ཚེ་རིང་ལགས་དང། ཨོ་སི་ཀྲོ་ལི་ཡའི་ཀྲཱས་མོ་ནི་གཙུག་ལག་སློབ་གཉེར་ཁང་གི་སློབ་དཔོན་བསོད་ནམས་ཐག་ཆོད་ལགས་དང་ལྷན། འདི་གའི་རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་ཀྱིས་བགྲོ་གླེང་ཞུས་པ་ཞིག་གསན་རོགས་གནང།
རྒྱ་ཆེའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་འདི་ཡིན། ང་ལས་རིམ་འདི་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན།

ཐོག་མར་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡག་དང། ད་ལྟ་ང་ཚོ་ཝཱ་ར་ཎ་སི་ལ་ཤེས་རིག་བརྗེ་ལེན་གྱི་ལས་གཞི་ཅིག་ཡོད་རེད། འདི་འགོ་ཚུགས་ཡག་དེ་གཅིག་སྟོང་དགུ་བརྒྱ་དགུ་བཅུ་ནང་ལོགས་ལ་ཨེ་ནི་དགུ་བཅུ་ཐམ་པའི་ལོ་ལ་རྒྱལ་དབང་རིན་པོ་ཆེ་དེ་ལ་དུས་འཁོར་དབང་ཆེན་གནང་པའི་གནས་སྐབས་སུ་ཨེ་ནི Smith College དང་ད Five College ཟེར་མཁན་ཅིག་ཡོད་རེད Massachusetts ལ US ལ་ཁོང་དེ་གི Professor Jay Garfield ལགས་འདིར་ཕེབས་བྱས། རྒྱལ་བ་རིན་པོ་ཆེ་མཉམ་པོ་ལ་བཀའ་མོལ་གནང་བྱས་ནས Professor ཟམ་གདོང་རིན་པོ་ཆེ་མཆོག་འདུག་བྱས་བཀའ་མོལ་གནང་ནས་ཤེས་རིག་བརྗེ་ལེན་དེ་འགོ་བཙུགས་རེད། དང་པོ་དེ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོ་ལ་ད་བར་ནས Smith College ནས་སློབ་ཕྲུག་བཅོ་ལྔ་གདམ་དགོས་ཡོད་རེད། བཅོ་ལྔ་གདམ་སྟངས་དེ་ག་འདྲས་གདམ་དགོས་ཟེར་ན། ནམ་རྒྱུན་ནས་དེ་ནི་ནང་ཆོས་དང་འབྲེལ་བ་ཡོད་མཁན་དེ་ནང་བཞིན་གྱི་བོད་པའི་གི་བོད་བརྒྱུད་ནང་བསྟན་དང་འབྲེལ་བ་ཡོད་མཁན་སློབ་ཕྲུག་དེ་ཚོ་ནང་ལོགས་ལ་ནི། དང་པོ་ཁོང་ཚོ་གདམ་ཡ་བྱས། དེ་ནས་ད་ལྟ་བར་དུ་འདུག་བྱས་བྱས་ནས་སློབ་ཕྲུག་ད Smith College དང་ཨེ་ནི། Tasmania University། Deakin University Australia ཡིན་འགྲོ། བསྡོམས་བྱས་ནས། བདུན་བརྒྱ་ལྷག་ཙམ་ཞིག་བྱུང་བཞག་ཨེ་ནི་ཤེས་རིག་བརྗེ་ལེན་སྐབས་སུ། དེའི་རྗེས་ལ་ཨེ་ནི་ཡང། Smith College རང་ནས་སྨན་གྱི་སློབ་ཕྲུག་ལྔ་གདམ་བྱས་ནས་བསྡོམས་ནས་ཉི་ཤུ་ཨ་མི་རི་ཀ་ནས་ཨེ་ནི་དེ་ལ་གསོ་བ་རིག་པ་དེ་ཚོ་སྦྱངས། ཨེ་ནི་དེ་ནས་ང་རང་ཚོའི་སློབ་ཕྲུག་དེ་ཚོ་ད་ལྟ Smith College དང Hampshire College དང་དེ་ཚོར་འགྲོ་གི་ཡོད་རེད་ཕལ་ཆེར་མི་བཅུ་གྲངས་ལས་ལྷག་ཙམ་ཞིག་ཡོད་རེད། དེ་ནང་བཞིན་དགེ་རྒན་འདྲ་བོ་ཕྱིན་པ་ཆ་བཞག་ན་ཡང་ང་ཡང་ཕ་གིར་བསླབ་གར་ཐེངས་གཉིས་ཕྱིན་པ་རེད semester དེ་ནང་བཞིན་དགེ་བཤེས་ངག་དབང་བསམ་གཏན་མཆོག་ཨེ་ནི་ཨེ་རྒན་བྱམས་པ་བསམ་གཏན་མཆོག་དེ་འདྲས་བྱས་ནས་བག་ཙམ་མང་པོ་བྱུང་དེ་ཡང་དེ་འདྲས་བྱས་ད་འདུག་སེ་ཐག་པ་རེད་ད་ལྟ་རང་འདྲ་བོ་དེ་ལ། ལགས་སོ་ད་ད་ལྟ་འདི་ནང་ལ་རྒན་ལགས་ད་ལྟ་ཤེས་རིག་བརྗེ་ལེན་གྱི་ནང་ལོགས་ལ་ཕྱི་རྒྱལ་གྱི་སློབ་ཕྲུག་སོགས་ལ་སློབ་ཁྲིད་ག་རེ་གནང་གི་ཡོད་རེད
ལགས། སློབ་ཁྲིད་དེ་ལ་སྡེ་ཚན། བཞི་ལ་བགོས་ཡོད་རེད། མིང་བཏགས་དུས Buddhist Hermeneutics ལབ་བྱས་ནས་འདི་སྡེ་ཚན་གཅིག་སྡེ་ཚན་འདི་ནང་ལོགས་ཡང་ནང་གསེས་དབྱེ་བ་གཉིས་བྱས་ཡོད་རེད་དཔེར་ན Hermeneutics ཟེར་མཁན་ད་ལྟའི་ཆ་བཞག་པ་ན་དབུ་མ་འཇུག་པ་ཁྲིད་དང་གཅིག་བྱས་དེ་ནས་སྤྱོད་འཇུག་ཁྲིད་དང་གཉིས་བྱས་འདི Hermeneutics ཟེར་ཟིན་པ་གཞུང་ཆ་ཚང་ཞིག་ནང་ལོགས་ལ་ཨེ་ནི་ཚིག་ཕྲད་བརྒྱ་དགེ་བརྒྱ་གི་འགྲོ་སྟངས་བྱས་ལ Hermeneutics འདི་ལ་སྡེ་ཚན་ནང་གསེས་གཉིས་བརྩིས་ཡོད་རེད་འདི་གཅིག་བྱས་དེ་ནས་ཡང Buddhist Philosophy ལབ་བྱས་ནས་འདི་ལ་ཡང་དེ་འདྲའི་བརྗོད་གཞི་བྱེ་བྲག་པ་རེ་རེ་གདམས་བྱས་ཏེ་དཔེར་ན་བདེན་པ་གཉིས་བདེན་པ་བཞི་སྡེ་སྣོད་གསུམ་ཆོས་འཁོར་རིམ་པ་གསུམ་ཟེར་ནས་དེ་འདྲའི་གདམས་དང་གཅིག་དུས་ཀྱི་སྡེ་ཚན་གསུམ་པ་འདྲ་བོ་བརྩིས་ནས་བཞི་པ་འདིའི་ནང་ལོགས་ལ་གསོ་བ་རིག་པ་དང་ཨེ་ནི་ད་ལྟ་བོད་ཀྱི་རྒྱལ་རབས་དང་ཆོས་འབྱུང་དང་ཨེ་ནི་རྒྱ་གར་ནང་ལོགས་ལ་བོད་པའི་ད་ལྟ་རྡ་རམ་ས་ལ་དང་བྲེ་བར་གྱུར་དེ་ཚོ་ཤེས་ཡ་དང་ཨེ་ནི་ཤིང་བཟོ་དང་དེ་ཚོ་ཚང་མ་དེ་ལ་བགོས་སྡེ་ཚན་བཞི་ལ་བགོས། དེ་ནི་ཁོ་ཚོ་ཡོང་པའི་གནས་སྐབས་སུ་ཡིག་ཚད་བཏང་གི་རེད་ཨི་ནི་ཨང་ཀི་བརྒྱ་ཆ་ནས་ཨི་ནི་བདུན་ཕྲག་རེ་རེ་ལ Assignment བྱེད་ཡ་དེ་ལ་ཨང་ཀི་ཉི་ཤུ་རྩ་ལྔ་བདུན་ཕྲག་གཉིས་པ་དེ་ལ་ཉི་ཤུ་རྩ་ལྔ་ཨེ་སྐབས་དེའི་ཡིག་ཚད་དེ་ལ་ཨང་ཀི་ལྔ་བཅུ་བྱས་ནས་བརྒྱ་ཐམ་པ་རག་དགོས་རེད་ཨི་ནི་ཁོ grade system བྱས་ནས་ཨི་ནི A Plus ཨི་ནི་རེད A Minus ཨི་ནི་འདུག་སེ་སྟེར་དགོས་རེད། འདི་དགེ་རྒན་ལ་ད་ལྟ་དེ་མཐོ་སློབ་ནས་དགེ་རྒན་ཚོ་ལ་ཡ་ཨི་ནི་ཕ་གིར་ད་དུ་བ་ཨ་མི་རི་ཀ་ནང་དུ་བ་ཨི་ནི་སོ་སོ་སོ Credits བྱས་བྱས་འཛིན་གྲྭ་རེར་སོ་སོའི་རྗེས་མ

ཚང་མ་ལ་བཀྲ་ཤིས་བདེ་ལེགས་ཐོག་མ། རེད་ལ་ད་འདི་ག་རེ་ཟེར་དགོས་རེད། སྤྱི་བཏང་ཤེས་རིག་བརྗེ་ལེན། ཨོ་སི་ཀྲི་ལི་ནས་ཤེས་རིག་བརྗེ་ལེན་འགོ་བཙུགས་ཡས་འདི། དགུ་བཅུ་གོ་བདུན་གོ་བརྒྱད་དེ་ནས་འགོ་བཙུགས་པ་རེད་བཙུགས་སྟངས་འདི་གཙོ་བོ་འདི་རེད་བ། Professor Jay Garfield ཁོ་རང། Smith མཐོ Smith Hampshire གོང་དུ Hampshire གི་མཐོ་རིམ་སློབ་གྲྭ་ལ་སློབ་སྦྱོང་བྱས་སློབ་ཁྲིད་གནང་ཡས་ཀྱི་ལས་འགན་ནས་བཞག་བྱས་བྱས་ཨ་ནི་ཨོ་སི་ཀྲི་ལི་ལ་ཕར་ཕྱི་བོད་གནང། དེ་ནས་དགུ་བཅུ་གོ་བདུན་ལོ་ལ་ཁོ་རང་གིས་ཨོ་སི་ཀྲེ་ལི་ཡའི་ནང་ལོགས་ལ་ད་ལྟ་ཏཱས་མཱ་ནི་གཙུག་ལག་སློབ་ཁང་གི་སློབ་ཁང་དང་ཝཱ་རཱ་ཎ་སི་མཐོ་རིམ་སློབ་གྲྭའི་བར་དུ་ལ་ཡ་དེ་ཤེས་རིག་བརྗེ་ལེན་དེ་ཁོ་རང་གིས་འགོ་བཙུགས་བྱས་བྱས་ནས་དེ་ནས་དེ་ཕྱི་རྒྱལ་གྱི་ཨོ་སི་ཀྲེ་ལི་ནས་ཚུར་སློབ་ཕྲུག་ལོ་རེར་ལ་སྔས་མ་ཡིན་ན་སློབ་ཕྲུག་ཉི་ཤུ་བཅོ་ལྔ་དེ་འདྲའི་ཐད་ཀྱི་ལུགས་སྲོལ་ཞིག་ཡོད་རེད་དེ་ནས་བོད་པའི་གི་སློབ་ཕྲུག་ག་ཚོད་རེད།

ལོ་སུ་ལོ་སུ་ད་ལྟའི་དཔེ་མཚོན་གཉིས་ཞུས་ན་མ་རེད་ཅིག། ང་ཚོ་ཕར་ནུབ་ཕྱོགས་ལ་ཕར་བོད་པའི་གི་སློབ་ཕྲུག་འགྲོ་མཁན་འདི་ནང་ལོགས་ན་འབུམ་རམས་པའི་གི་ད་སློབ་ཕྲུག་ཕྱི་རྒྱལ་ཁོ་རང་མཐོ་རིམ་སློབ་གྲྭ་ནས་འབུམ་རམས་པའི་གི་ལག་ཁྱེར་བཞེས་མཁན་པོ་ཞིག་བྱུང་ཡོད་རེད། དེ་ནས་ཚུར་ཨ་རི་དང་ད་ཨོ་སི་ཀྲེ་ལི་ཚུར། སློབ་ཕྲུག་ཡོང་མཁན་ནང་ལོགས་ནས་ཕ་རེན་ང་ཚོ་གི་ད་ལོ་སུམ་ཅུ་སོ་གྲངས་ནང་ལོགས་ལ་ཤེས་རིག་བརྗེ་ལེན་འདི་བར་ལ་སློབ་སྦྱོང་གནང་དེ་ནས་ཁོ་རང་ཚོ་ལ་ཅིག་ཁ་ཁོ་ཚོ་ད་བསམ་ཚུལ། འགྱུར་བ་ཐེབས་པ་ཡིན་ནའང་རེད། ནང་དོན་རིག་པ་ལ་སློབ་སྦྱོང་བྱས་རྗེས་ཀྱི་ག་རེ་ཟེར་ད། གཤིས་རྒྱུད་འགྱུར་བ་ཐེབས་པ་ཡིན་ནའང་རེད། དེ་འདྲའི་གི་སྐུལ་ལྕག་ཅིག་ཐེབས་རྗེས་ཀྱི་ད་ལྟ་འབུམ་རམས་པའི་སློབ་སྦྱོང་གནང་ནས། ཆེད་ལས་ཀྱི་སློབ་སྦྱོང་བྱེད་བཞིན་པ་ད་འདི་ནང་པའི་ལྟ་གྲུབ་རེད། ནང་ཆོས་སློབ་གཉེར་རེད། བོད་པའི་སྐད་ཡིག་སློབ་གཉེར་རེད། དེ་ནས

འདི་ཡིས་འདི་ནང་ལོགས་ལ་འབུམ་རམས་པ་སློབ་ཕྲུག་དེ་འདྲའི་བྱུང་ཡོད་རེད་དཔེ་ཆ་བཞག་པ་ན། ང་དང་པོ་དེ་ལ་དེ་སློབ་ཕྲུག་ཚོ་ལ་ཕྱི་རྒྱལ་ཨ་རིའི་སློབ་ཕྲུག་ཚོ་ལ་དེ་འདྲ་ཁྲིད་པའི་གནས་སྐབས་སུ་ཨི་ནི། ཁོང་ཚོ་གི་དང་པོ་ད་དབུ་མ་འཇུག་པ་ལ་སོགས་པ་དེ་ཚོ་སྦྱང་དེ་ནས་མོ་ང་ཉིས་སྟོང་གཉིས་ལ་ཕ་གི College ལ་ཕྱིན་པ་རེད Smith College དུས་ཙམ་པ་དེའི་གི་སློབ་ཕྲུག་ད་ག་རང་ཕ་གི་ལ་ཨི་ནི་དེ་ཡང་ངའི་བ་ནས་སྦྱང་བྱས་ནས་དཔེ་མཚོན་འདྲ་བོ་བྱས་ན།

འདི་ཡི་ག་རེ་ཟེར་ཤེས་ཚད་གོང་འཕེལ་བཏང་ཡས་རེད་འདི་ཡི་དཔལ་འབྱོར་དང་ད་རྒྱུ་ནོར་འདི་ཚོ་ཇི་ལྟར་གོང་མཐོར་བཏང་ཡས་ཀྱི་བསམ་བློ་རེད་བ་འདི་གཙོ་བོ་ཁྱེར་བྱས་ནས་སློབ་སྦྱོང་སྤྲད་ཡས་དེ་ད་ག་རང་རེད་བ་ལ་ད་ཡིན་ནའང་ནང་པའི་གི་ནང་དུ་ལ་ད་རང་གཅེས་འཛིན་མ་ཡིན་པ་གཞན་གཅེས་འཛིན་ཀྱི་བསམ་བློ་དེ་ཇི་ལྟར་ད་ལག་ལེན་ན་བསྟར་ཐུབ་དང་མ་ཐུབ་ཟེར་དེ་ད་ད་དེ་གཅིག་བྱས་ན་ཡང་ཁོ་ཁོ་རང་ལ་རྩོད་པ་ཞིག་ཡོད་རེད་བསམ་གྱི་འདུག་ཡིན་ནའང་ད་ང་ཚོ་གི་གང་ལྟར

ཁོ་ཚོ་ལ་ད་ག་རེ་ཟེར་དགོས་རེད་ད་ག་ར་ག་དུས་ནས་བསམ་བློ་འདི་འདྲ་ཀུན་སློང་འདི་འདྲ་རིགས་ཁྱེར་ནས་སློབ་སྦྱོང་སློབ་སྟོན་བྱེད་ཀྱི་བར། སློབ་ཕྲུག་གཅིག་ལ་ནང་དོན་རིག་པ་དང་ལྷག་པར་དུ་ནང་དོན་རིག་པ་ནང་ལོགས་ནས་ལྟ་གྲུབ་ཟབ་པོ་དེ་ཞིབ་པོ་ཞིག་རྒྱས་པོ་མ་ཤེས་པ་ཡིན་ནའང་བཟང་སྤྱོད་ཀྱི་རྣམ་གཞག་དེའི་ཐད་ལ་ད་ཕྲན་བུ་ཞིག་ཁོ་ཚོ་ལ་གོ་རྟོགས་སྤེལ་ཐུབ་པ་ཡིན་ན་སོ་སོ་སོ་སོ་མི་ཚེ་ནང་ལོགས་ལ་མི་ཚེ་སྐྱེལ་སྟངས་རེད་བསམ་བློ་བཏང་སྟངས་རེད། ཚོགས་བརྒྱད་དང་རེད་དེ་ཚོ་ལས་ཁྱད་པར་འགྲོ་གི་རེད་མི་གཅིག་ལས་ཁྱད་པར་འགྲོ་བ་ཡིན་ན་ཁོ་མི་གཅིག་དེ་གི་མི་མི་ཚང་གཅིག་སེམས་གི་རེད་མི་ཚང་གཅིག་དེ་ལས་སྤུ་གུ་ཡོང་སྤུ་གུ་སྤུ་གུ་སྤུ་གུ་དེ་འདྲ་བྱེད་བྱེད་ཨ་ནི་ཁྱད་པར་འགྲོ་གི་རེད་བསམ་བསམ་བསམ་བློ་ཁྱེར་ནི་ད་སྔས་མ་ང་ཚོ་འདི་ནང་ལོ་དེ་འདྲ་ད་སློབ་དཔོན་ཆེན་པོ་དགེ་བཤེས་ཐབས་མཁས་ལགས་དེ་འདྲ་གསུང་ཡོད་ཅེས་རེད་སློབ་ཕྲུག་གཅིག་ལ་དོ་སྣང་སློབ་ཕྲུག་གཅིག་རང་གཅིག་གི་དོ་སྣང་ནང་དོན་རིག་པ་ལ་དོ་སྣང་སྤྲད་ཀྱི་ཡོད་ན་ཁོང་ཚོ་ལ་དཔེ་ཐོག་ཆེད་དུ་གཉེར་ནས་དུས་ཚོད་སྟོན་བྱེད་བྱེད་སློབ་ཁྲིད་བྱེད་དགོས་རེད་ད་རྒན་ལགས་ཀྱིས་འདི་འདྲས་ཟེར། བསླབ་བྱ་སྐྱོན་མྱོང་འདི་ནང་བཞིན་གྱི་ང་ཚོའི་བསམ་བློ་དེ་འདྲ་ཞིག་ཁྱེར་འགྲོ་དུས་ཀྱི་སློབ་ཁྲིད་བྱེད་དུས་ཨ་ནི་གཅིག་ལ་ཡ་ཁ་ཟ་བར་ད་ག་ཚོད་བསམ་བློ་ལ་ཐོ་རུབ་ཁྲལ་ཕྲན་བུ་འགྱུར་བ་ཐེབས་པ་ཡིན་ནའི་ནི་མི་གཞན་པ་དེ་ཚོ་ལ་ཡ་གཅིག་ཁ་སོར་ཆེ་ས་ནས་འདི་འདྲ་ག་ལེ་ག་ལེ་འགྱུར་བ་ཐེབས་ཡོང་བསམ་ནས་ཀུན་སློང་གཅིག་བྱས་ད་ད་ནི་ཞིག་འཚོ་བ་གཅིག་ད་ད་འདི་འདྲ་རེད་བསམ་གྱི་འདུག་ནང་དོན་རིག་པ་འདི་ཕར་སློབ་ཁྲིད་བྱེད་པའི་གནས་སྐབས་ལ་སྔས་མ་ང་ཕར་འགྲོ་བའི་གནས་སྐབས་ལ་སྒོམ་ལ་མི་ཕལ་ཆེར་སྒོམ་འདི་ཚོ་ལ་དོ་སྣང་གོ་ལ་ཡོད་མ་རེད་སྒོམ་ཟེར་དུས་གང་ལ་ཕལ་ད་ག་ཚོད་བར་ད་གཅིག་འདི་ནང་ལོ་ལ་ཡ། ད། ཚེ་དམར་པོ་ཞི་བ་ཆེ་ཀླད་པའི་གི་བྱེད་ལས་རྩ་བ་ཉིད་ནས་མེད་མཁན། སྒོམ་ཟེར་དུས་གང་ལ་ཕར་གཉིད་ཁུག་པ་ནང་བཞིན་བསྡད་མཁན་འདི་འདྲས་ཀྱི་སྐོར་བསམ་ཚུལ་ཞིག་འདུག་པ་ལ་ང་སྐབས་འདི་ཕར། དགུ་བཅུ་གོ་བདུན་གོ་བརྒྱད་ལ་འགྲོ་འགྲོ་བའི་གནས་སྐབས་ལ་མི། ཚན་རིག་པ་ལྷག་པར་དུ། ལྟ་གྲུབ་སྨྲ་བ་དེ་ཚོ་ནི་སྒོམ་འདི་ཚོ་ལ་དོ་སྣང་རྩ་བ་ཉིད་ནས་ཡོད་མ་རེད་ད་ད་རེས་ཁ་སང་ཡིན་ན། སྒོམ་ལ་དོ་སྣང་ཡོད་པ་ཙམ་མ་ཡིན་པར་སྒོམ་འདི་སྒོམ་འདི་ཚོའི་གི་ཁེ་ཕན་སྐོར་ལ་སློབ་སྦྱོང་བྱེད་ད་ལྟའི་ཚན་རིག་གི་ཚན་རིག་གི་འགྲོ་སྟངས་ཐོག་ནས་སློབ་སྦྱོང་བྱེད་བྱས་ད་ཁོ་རང་ཚོས་དངོས་སུ་སྒོམ་འདི་ཚོ་རྒྱབ་པ་ཡིན་ན་སོ་སོའི་ཀླད་པ་ལ་འགྱུར་བ་ཐེབས་ཀྱི་ཡོད་པ། སེམས་ལ་ཁ་སོགས་དམིགས་བསལ་གྱི་བདེ་སྣང་ཁྱད་པར་ཅན་ཞིག་ཡོང་གི་ཡོད་པ་དེ་འདྲའི་གི་ད་ཁ་སོགས་ཤེས་ཚད་དེ་གོང་མཐོར་འགྲོ་གི་ཡོད་པ་སོགས་ཚད་མཐོ་རུ་འགྲོ་གི་ཡོད་པ་སོང་ཙང། ཨ་ནི། སྒོམ་ལ་ཡི་ལྟ་སྟངས་ལོག། ལྷག་པར་དུ་ནང་པའི་གི་ལྟ་གྲུབ་དང་ནང་པའི་ནང་ཆོས་དེ་ལ་ཡ་སྔས་མ་ཡིན་ན། ཆོས་དེ་ཚོ་ཚང་མ་ལྟ་སྟངས་ཁོ་ཚོ་གྱི་ལྟ་སྟངས་གཅིག་པ་རེད་ལྟ་བོ་རེད་ཆོས་ཟེར་དུས་གང་ལ་ཡིན་གཅིག་མིན་རྨོངས་དད། དད་པ་དག་སྣང་རྐྱང་རྐྱང་གི་རྗེས་སུ་འགྲོ་གི་ཡོད་པ། རྗེས་སུ་འགྲོ་དགོས་ཀྱི་ཡོད་པ་རེད་ཅེས་བཙན་གྱིས་ཨ་ནི་བསམ་བློ་བཏང་སྟངས་དེ་འདྲ་ཞིག་འདུག་ལ་ཆོས་ལ་ལྟ་བའི་གནས་སྐབས་ལ་དེ་བྱས་ཏེ་སྔ་མ་སྔ་མ་རེད་གཙོ་གནད་ན། ནང་དོན་རིག་པ་དེ་ལྷག་པར་དུ Religion འོག་ལ། སྡེ་ཚན་འོག་ལ་བཞག་མ་གཏོགས་ལྟ་གྲུབ་ཀྱི་སྡེ་ཚན་འོག་ལ་བཞག་ཡ་དཀའ་ལས་ཁག་པོ་རེད་ད་རེས་ཁ་སང་ཡིན་པ་ཡིན་ན། ད་ཇི་ལྟར་སློབ་སྦྱོང་བྱེད་པའི་གནས་སྐབས་ལ Religion འོག་ལ་བྱེད་ཀྱི་ཡོད་དེ་ཡིན་ནའི་མང་པོ་ཞིག་ད་མཐོ་རིམ་སློབ་གྲྭ་མང་པོ་ཞིག་ནང་ལོགས་ལ་ག་ཟེར་ལ་དམིགས་བསལ་གྱི་ཚུལ་ལྟ་གྲུབ་ཀྱི་སྡེ་ཚན་འོག་ལ་ཡང་ཅིག་གི་ནང་དོན་རིག་པ་དེ་སློབ་སྦྱོང་བྱས་ད་དེ་འདྲའི་གི་ད་འདི་འདི་འདྲའི་བསམ་བློ་བཏང་ཡོང་དུས་གང་ལ་ཁོ་དུས་ཚོད་ཏོག་ཙ་འགོར་རེད་དེ་ཡིན་ནའི་ད་ག་ཟེར་ནང་ནང་པ་ལ་ནུབ་ཕྱོགས་པ་གི་ནང་པ་ལ་ལྟ་སྟངས་ནང་དོན་རིག་པར་ལྟ་སྟངས་ནང་པའི་སྤྱི་བཏང་གི་ལྟ་གྲུབ་དང་ཨ་ནི་བཟང་སྤྱོད་ཀྱི་རྣམ་གཞག་ནང་ལོགས་ལ་ལྟ་སྟངས་འདི་ལ།

དེ་ཙམ་མ་ཡིན་པར་ད་རེས་ཁ་སང་ད་གའི་མཐོའི་སྲིད་བློན་གྱི་དུས་ཚོད་ཞིག་སོང་ཙང་ད་ང་ཚོ་གིས་ནང་པའི་གི་སློབ་སྦྱོང་བྱེད་སྟངས་དེ་ཆོས་རྐྱང་རྐྱང་མ་ཡིན་པར་དངོས་གནས་ཁོ་ར་དེང་དུས་ཀྱི་ཉམས་ཞིབ་ཞིབ་འཇུག་གི་ཞིབ་འཇུག་འདི་ཡང་ཞིབ་འཇུག་ཚད་ལྡན་གྱི་ཚད་ལྡན་བྱེད་པའི་སྒོ་ནས་ཁོང་ཚོ་ནུབ་ཕྱོགས་དང་དཔུང་པ་འདྲ་མཉམ་འགྲོ་ཐུབ་ཡས་གི་ཁ་སོ་དུས་ཚོད་ཅིག་ད་ག་ལེ་ག་ལེ་ག་ལེ་ག་ལེ་ཏན་ཏན་ཤར་གི་རེད་བསམ་བསམ་གི་ཁ་སོ་ད་ཕལ་ཆེར་སྤོབས་པ་ཡོད་ཟེར་ན

ཆོས་འདི་ག་དུས་ནས་ཁོ་རང་ཚོ་གི་ད་ཡེ་ཤུ་གི་ཆོས་དེར་ཡེ་ཤུ་གི་ཆོས་དེ་རྒྱུ་མཚན་དང་རིགས་པ་དང་དེ་འདྲའི་འགྲོ་ས་སུ་སྐལ་ཡོད་མ་རེད་དད་པ་ད་ག་ནང་གཙོ་བོ་འདྲ་བོ་ཞིག་མ་གཏོགས་ད་འདི་ཡི་ཆོས་འདི་ནང་པའི་གི་ཆོས་འདི་ཡ་ནང་ཆོས་ཆོས་ཞིག་རེད་ད་འདི་འདི་འདྲ་སི་ལྟ་སྟངས་འདི་ལྟ་སྟངས་ད་ག་རང་གི་ཐོག་ནས་ལྟ་བ་ཡིན་ན་ཨ་ནི་ནང་པ་འདི་ག་སོ་རེ

ནང་པ་ཞིག་ལ་ལྟ་སྟངས་དེ་མ་འདྲ་བ་ཞིག་ཐོག་ནས་ལྟ་དགོས་ཡོད་དུས་གང་ལ་དང་པོ་གི་ལྟ་སྟངས་མ་འདྲ་བ་དེ་དེས་ཁོ་རང་ཕ་ག་སོ་རེ་ཤེས་ཡ་ལ་དུས་ཚོད་གུ་ཡངས་ཡང་ན་དུས་ཚོད་དུ་འགོར་གི་རེད་ལ་བསམ་བློ་བཏང་ནས་གུ་ཡངས་གུ་ཡངས་བཏང་བཏང་ནས་སླེབས་དགོས་ཡ་ཅིག་རེད་ད་དེ་ཡོང་ཡ་ལ་ཅིག་ག་སོ་རེ་དུས་ཚོད་འགོར་བསྡད་ཡ་ཅིག་ད་དེ་ནས་འགལ་རྐྱེན་ཅིག་ཆགས་ཀྱི་འདུག་བསམ་ན་འགལ་རྐྱེན་ཅིག་ང་རང་ཚོ་ད་ག་སོ་རེ་ནང་པ་རེད་ལྷག་པར་དུ་ད་བོད་བརྒྱུད་ནང་བསྟན་རེད་བོད་བརྒྱུད་ནང་བསྟན་རེད་བོད་བརྒྱུད་ནང་བསྟན་ནང་ལོགས་ལ་ནང་བསྟན་གྱི་ད་ག་མཁས་པ་ཆེན་པོ་ད་ལྷག་པར་དུ་གདན་ས་ཁག་དང་ཡང་ན་བཤད་གྲྭ་སྒྲུབ་གྲྭ་འདིར་ཐོན་ནས་དངོས་གནས་ཁོ་ར་ནང་པའི་གི་ལྟ་གྲུབ་ནང་པའི་གི་ཁ་སོ་ར་ཤེས་རིག་ལ་ཡ་ཚད་དཔེ་འདོན་ད་ཁ་སོ་ར་ཤེས་ཚད་མཐོ་པོ་ཞིག་གོ་ཡོད་བསྡད་ཉེན་རེད་དེ་ལ་ཡིན་ན་ཡང་སྐད་ཡིག་གི་མ་འདང་སྐད་ཡིག་གི་མ་འདང་བྱས་བྱས་ཨ་ནི་ཁོང་ཚོ་ལ་ཏག་ཏག་གོ་ང་རང་ཚོ་གི་ཤེས་བྱ་ག་ཚོད་ཡོད་པ་ཐེམ་ཐོའི་གཏིང་རིང་ལོས་ག་ཚོད་ཡོད་པ་དེ་ཏག་ཏག་ཅིག་ད་ཁོ་ཚོར་ངོ་སྤྲོད་བྱེད་མ་ཐུབ་པའི་ངོ་མ་ཐུབ་པའི་གི་འགལ་རྐྱེན་ཅིག་རེད་བསམ་གི་ཡོད་དེ་བྱེད་དུས་གང་ལ་ད་ཕར་ལ་ངོ་སྤྲོད་བྱེད་ཉེན་དེ་ཚོ་དུས་རྒྱུན་ཕལ་ཆེར་ད་ང་དྲུ་གུ་དྲུག་རེ་བཞི་བོ་བཅུ་བོ་ཞིག་ནས་ག་ཚོད་ནས་གནས་ཚད་མེད་བསྡད་ཉེན་ཤེས་ཚད་མེད་བསྡད་ཉེན་དེ་ཚོ་གི་ད་ཅིག་ཁྲ་ལ་ཐེམ་པོ་ཞིག་ལབ་བསྡད་དགོས་ར་དེ་བྱེད་དུས་གང་ལ་འདི་འགལ་རྐྱེན་ཆེན་པོ་ཞིག་རེད་བསམ་གི་འདུག་དེ་བྱེད་དེ་རྒྱུ་དེ་བྱེད་དུས་གང་ལ་ད་རི་ག་ཚང་ད་དུས་རྒྱུན་སྲོལ་རྒྱུན་གི་ཅིག་བཤད་གྲྭ་རེད་སྒྲུབ་གྲྭ་རེད་དེ་ཚོ་གི་ནང་ལོགས་ལ་ཨ་ནི་སློབ་སྦྱོང་གནང་བྱས་བྱས་ཚད་མཐོན་པོ་སོན་ཚར་ཉེན་ཚོ་ལ་ཨ་ནི་དངོས་སུ་དེང་དུས་ཀྱི་སྐད་ཡིག་དེང་དུས་ཀྱི་སློབ་སྦྱོང་ད་ང་ཚོ Pedagogy ཟེར་གི་ར་སློབ་སྦྱོང་སྤྲད་སྟངས་དེ་ཚོ་སྐབས་འགར་ང་རང་ཚོ་གི་སྲོལ་རྒྱུན་གྱི་སློབ་སྦྱོང་སྤྲད་སྟངས་དེ་ནུབ་ཕྱོགས་ལ་སྤྲད་བ་ཡིན་ན་ཁོང་ཚོ་གི་ཏག་ཏག་ཏག་ཏག་ཁ་སོ་ད་ཅིག་གི་རྗེས་རེ་ཟིན་མ་ཐུབ་པ་བྱས་སྐབས་འགར་གོ་མ་ཚོད་པའི་སྒོར་གྱི་རྨོངས་དད་དེ་དེ་དེ་དེ་དཀའ་ངལ་ཅིག་འཕྲད་ཀྱི་འདུག་པ་དེ་བྱེད་དུས་གང་ལ་ང་རང་ཚོ་གི་ད་སློབ་སྟོན་པར་དགེ་རྒན་རེད་ཨ་ནི་ནུབ་ཕྱོགས་ལ་ཕེབས་ཉེན་གྱི་ད་མཁས་པ་དེ་ཚོ་རེད་ཡིན་གཅིག་མིན་གཅིག་ཁོ་ནུབ་ཕྱོགས་གི་ནུབ་ཕྱོགས་རེད་དེང་དུས་གི་སློབ་སྦྱོང་སྤྲད་སྟངས་རེད་ཞིབ་འཇུག་བྱེད་སྟངས་དེ་ཚོ་ལ་ཡ་ཐུགས་སྣང་གནང་བྱས་རེད་ཁོང་ཚོ་གི་སློབ་མ་དེ་ཚོ་ལ་ཁོ་བས་གི་ད་ག་ཚོར་ང་ཚོ་གི་ལེགས་བྱང་དེ་ཕར་ཕུལ་དགོས་དུས་གང་ལ་ཡིན་གཅིག་མིན་གཅིག་ཁོང་ཚོ་གི་བློ་ལ་རན་པ་ཅིག་སློབ་སྦྱོང་སྤྲད་དགོས་དེ་གལ་ཆེན་པོ་རེད་བསམ་གྱི་འདུག་ཁོང་ཚོར་འདི་སྤྲད་ཐུབ་པ་ཡིན་ན་ཁོང་ཚོ་གི་རང་བཞིན་གྱི་ནང་པར་ནང་དོན་རིག་པ་དང་ནང་དོན་དང་ནང་ནང་པའི་གི་གཞུང་དེ་ཚོ་ལ་དམིགས་བསལ་གྱི་སྤྲོ་བ་སླེབས་ཡ་ལ་ཁྱད་པར་ཞེ་པོ་ཆེན་པོ་ཡོད་བསམ་གྱི་འདུག་བྱས་ཙང་ད་མདོར་བསྡུས་ནས་ཞུས་པ་ན་འགོག་རྐྱེན་འདི་གཙོ་བོ་གཅིག་ང་ཚོས་གཙོ་བོ་ངོས་འཛིན་བྱས་པ་ཡིན་གཉིས་ཕྱོགས་གཅིག་ནས་ཁོ་རང་ཚོ་གི་ཁོ་རང་ཚོ་གི་ཀླད་པ་ལ་ཏོག་ཙམ་གུ་ཡངས་གུ་ཡངས་གཏང་དགོས་ཡ་གཅིག་ང་རང་ཚོ་གི་ནང་པའི་ལོགས་ཞེན་ནང་པའི་གི་སོ་སོ་གི་སྤྱིར་བཏང་ད་ནང་དོན་རིག་པ་དངོས་གནས་ཁ་སོགས་ཟབ་ཞིང་རྒྱས་པ་རེད་འདི་ལ་ཨེ་ནས་འདི་ཟབ་ཞིང་རྒྱས་པའི་གི་བསྟན་པ་འདི་མི་གཞན་པ་ཞིག་ལ་སློབ་དགོས་དུས་སྒང་ལ་སློབ་པར་བྱེད་པ་ལ་ཡིན་གཅིག་མིན་གཅིག་ཁོང་ཚོ་གི་འདི་ཐབས་ལམ་འདི་སློབ་སྟངས་འདི pedagogy སློབ་སྦྱོང་སྤྲོད་སྟངས་འདི་དེ་ལ་གོམས་འདྲིས་དང་ཨ་ནི་ཞིབ་འཇུག་བྱེད་སྟངས་དེ་རིང་ཁ་སང་གི་ཞིབ་འཇུག་བྱེད་སྟངས་ཀྱི་ནུབ་ཕྱོགས་ཀྱི་ཞིབ་འཇུག་བྱེད་སྟངས་དེང་དུས་ཀྱི་ཞིབ་འཇུག་བྱེད་སྟངས་ཀྱི་ཁ་སོགས་ལམ་ལུགས་འདི་ཚོ་ལ་གོམས་འདྲིས་ཆེ

སོ་སོ་དོར་བྱས་ཞེ་པོ་རྩ་ཆེན་པོ་བརྩི་བ་རེད་ཟེར་གྱི་ཡོད་རེད། ཕྱི་རྒྱལ་ཡུལ་གྲུ་ཁག་ནང་ལོགས་ལ་དང་པོ་སོ་སོ་ཧྲ་ཐག་ཐག་བྱས་ཏེ་སོ་སོའི་གི་རང་དབང་དང་ཐོབ་ཐང་འདི་གལ་ཆེན་པོ་རེད་ཟེར་ནས་ལྟ་གྲུབ་དང་འདི་འདྲའི་ཤུགས་ཆེན་པོ་ཞེ་པོ་ཅིག་འཛིན་བསྡད་དུས། འདི་འདྲའི་ཅིག་ལ་སློབ་ཁྲིད་གནང་དུས་རྒན་ལགས་ལ་ཡང་སྐུ་ལས་ཆེ་ཤོས་ཅིག་ག་རེ་ཡོང་གི་འདུག་ད་ལྟ་དེ Professor Sonam ལགས་ཀྱིས་བཀའ་དཔེ་ཅིག་གནང་བསམས་སོང་སྟེ། སློབ་མ་ཚོའི་གི་ཁམས་དང་མོས་པ།

ལ་རེ་དང་པོ་ང་ཚོས་ཕ་གིར་བཤད་དུས་ཙམ་པ་ཁོ་ཚོ་དེ་ཧོན་ཐོར་འགྲོ་གི་འདུག་ད་ང་ཚོས་གང་ཡིན་ཟེར་ན་གཞན་སྐོར་ལ་ད་རྩ་ཆེན་པོ་ཡིན་པ་བཤད་དུས་ཙམ་པ་ཁོ་ཚོས་ཁོ་རང་ཚོའི་གི་གོམས་གཤིས་ལྟར་ཁྱེད་ཀྱིས་གསུངས་པ་ནང་བཞིན་རེད་དང་ཁྱེད་ཚོས་འདི་སོ་སོ་རང་གལ་ཆེན་པོ་རེད་སོ་སོ་དེ་དོན་དག་ལ་ཨེ་ནི་ཁོང་ཁྲོ་ཟ་དགོས་ན་ཟ་དགོས་རེད་ཁོང་ཁྲོ་ཟ་བ་ཡིན་ན་རྒྱུ་མཚན་དང་ལྡན་པ་རེད་ཟེར་ནས་བཤད་ཀྱི་ཡོད་རེད་ང་ཚོས་འདི་ལབ་གི་ལབ་གི་བྱེད་ད་ཨེ་ནི་ཡང། ག་རེ་རྒྱུ་མཚན་བཤད་དགོས་སམ་སོ་སོ་རང་དོན་ཆེན་པོ་རྩ་ཆེན་པོ་བརྩིས་ན་སྤྱི་ཚོགས་ཞབས་ཞུ་ཟེར་ནས་མི་འདུག་རྒྱལ་ཁབ་དང་དེ་འདྲའི་སྐོར་ལ་བསམ་བཏང་ངེས་རག་གི་མ་རེད་དེ་འདྲའི་རྒྱུ་མཚན་སྐོར་ནས་བཤད་དུས་ཙམ་པ་ཡིན་ན་ཁོང་ཚོས་ག་ལེ་ག་ལེ་ད་དེ་ལ་གོ་རྒྱུ་འདྲ་པོ་འདུག་ལབ་བྱས་ནས་དེ་འདྲའི་ག་ལེ་ག་ལེ་འགྱུར་བ་ཐེབས་འགྲོ་གི་འདུག་ཟེར་ངས་དེ་ཞུས་ཡ་ཡིན། འོ་ལགས་སེ་ཨ་ད་དཔེར་ན་དེ་བར་ནུབ་ཕྱོགས་ཡུལ་གྲུ་ཁག་ནང་ལོགས་ལ Professor Sonam ལགས་དེ་དེ་འདྲས་ཅིག་འདུག Individual Compassion ཟེར་ཡ་ཅིག་དེང་སང་བྱམས་སྙིང་རྗེ་ཟེར་སོ་སོ་སོ་སོར་བྱམས་སྙིང་རྗེ་བྱེད་པ་རེད་དེ་འདྲའི་སློབ་ཁྲིད་ཅིག་འདུག་འདིས་ད་གིན་རྣམ་པ་གཉིས་ཀྱིས་བཀའ་གནང་ཡ་དེ་དང་འབྲེལ་བ་ག་ཡོད་རེད་བ། འོ་ལགས་འདི་ཡོད་རེད་གསུངས་གི་འདུག་ལ་ད་ང་ཚོ་གི་སྤྱིར་བཏང་ད་ཐེག་པ་ཆེན་པོ་ད་ནང་པའི་རེད་འདུག་ལ་ད་ཁ་རང་ལ་སྤྱིར་བཏང་གཞན་གཅེས་འཛིན་ཟེར་དེ་གལ་ཆེན་པོ་རེད་ཡིན་ནའི་གཞན་གཅེས་འཛིན་དངོས་སུ་གཞན་གཅེས་འཛིན་བྱེད་པ་ལ་བྱམས་སྙིང་རྗེ་ཟེར་དེ་སོ་སོའི་རྒྱུད་ལ་སྐྱེ་དགོས་རེད་ཐོག་མར་སོ་སོའི་རྒྱུད་ལ་སྐྱེ་དགོས་རེད་སྐྱེ་བར་བྱེད་དགོས་རེད་སོ་སོའི་རྒྱུད་ལ་བྱམས་སྙིང་རྗེ་སྐྱེ་དུས་སྒང་ལ་ཡང་བྱམས་སྙིང་རྗེ་འདི་གི་གཞན་ཕན་སྒྲུབ་པ་ཙམ་མིན་པར་རང་དོན་དེ་ཤུགས་ལ་ཞོར་ལ་འགྲུབ་ཡོང་དགོས། ད་འདི་ང་ཚོའི་སྐད་ཆ་འདི་ཞིག་འདུག་ག་ནི། མདོར་བསྡུ་ན་ད་སྙིང་རྗེ་གི་ཁེ་ཕན་འདི། ཐོག་མ་འདི་འདི་ནང་ལ་སྙིང་རྗེ་རྒྱུད་ལ་སྐྱེ་མི་གང་ཟག་དེ་ལ་རག་དགོས་རེད། དཔེར་ན་ངེད་ཀྱིས་ཁོང་ཁྲོ་འདི་བཅོམ་པ་ཡིན་ན་ཁོང་ཁྲོ་འདི་བཅོམ་ཡས་ཀྱི་ཐབས་ལམ་འདྲ་བོ་ཞིག་བསྟན་བྱས་ནི་བཟོད་པ་བསྒོམ་ག་ལི་ག་ལི་སྒོམ་ཉམས་ལེན་འདི་ཐབས་ལམ་སྒྲུབ་པར་བྱེད་པ་ཡིན་ན། འདི་ཡི་སྒོམ་ཉམས་ལེན་འདི་གི་ཁེ་ཕན་འདི་དང་པོ་མི་གཞན་པ་ལ་ཐོབ། ཐོབ་བོ། མ་ཐོབ་གོང་ལ་སྒོམ་ཉམས་ལེན་འདི་གི་ཁེ་ཕན་དེ་ང་ལ་རག་པ་རེད་པ། དེ་བྱེད་དུས་སྒང་ལ་ང་ང་ང་རང་གི་རྒྱུད་ཀྱི་ཁོང་ཁྲོ་དེ་ཆུང་དུ་ཆུང་དུ་འགྲོ་བས་ན་རྗེས་སུ་ད་ང་རང་ལ་ཁོང་ཁྲོ་སྤངས་པའི་གི་ཁ་སོ་ར་ཁོང་ཁྲོ་ཆུང་དུ་བཏང་བའི་གི་ཁེ་ཕན་འདི་ཐོབ་བ་ཙམ་མ་ཡིན་པར་ན་ངེད་མི་གཞན་པ་ལ་ཁོང་ཁྲོ་གི་སྐད་ཆ་ལབ་ཡོང་མ་རེད། བཟོད་པ་ཡི་སྒོམ་དུས་འདི་བྱེད་དུས་སྒང་ལ་བཟོད་པ་སྒོམ་པའི་ཕན་རླབས་འདི་ཐོག་མར་ང་རང་ལ་གང་ཟག་སྒེར་ལ་བྱུང་དེ་ནས་ནི་མི་གཞན་པ་ལ་འབྱུང་ཡོང་གི་རེད་དོ། དེ་བྱས་དུས་སྒང་ད་ནུབ་ཕྱོགས་ཀྱི་སྐད་ཆ་བཤད་དུས་སྒང་དུས་སུ་སྐད་ཆ་གོ་རིམ་བཟློག་ནས་བཤད་ར་དང་པོ་དང་པོ་སོ་སོ་རང་ལ་སོ་སོ་རང་སོ་སོ་རང་དོན་བྱེད་དགོས་རེད་རང་གི་དེ་དོན་དུ་སྒྲུབ་དགོས་པར་ཟད་དེ་གཅིག་བྱས་ན། སྐད་ཆ་འདི་འགལ་ཟླ་དམིགས་བསལ་ཆགས་ཡོད་མ་རེད། ནང་པའི་གི་གཞུང་ནས་བཤད་སྟངས་ད་ག་རང་རེད་དཔེར་ན། བློ་སྦྱོང་བྱེད་དུས་སྒང་ལ་བློ་སྦྱོང་བྱེད་དང་བཀའ་བསྟན་ན་བྱང་ཆུབ་སེམས་འདྲ་པོ་ཞིག་བསྒོམ་པ་ཡིན་ན། བྱང་ཆུབ་སེམས་ནི་སེམས་ཅན་དོན་དང་སེམས་ཅན་གཞན་པ་གི་དོན་དུ་བསྒོམ་དགོས་པར་གསུངས་པར་གསུངས་པ་རེད་དེ་ལ་ཡིན་ནའི་ལག་ལེན་དངོས་སུ་བསྟར་བའི་གནས་སྐབས་ལ་དང་པོ་སོ་སོ་རང་ཉིད་ཀྱི་སེམས་དེ་བཅོས་དགོས་པ་རེད། སོ་སོ་རང་ཉིད་ཀྱི་སེམས་དེ་བཅོས་པའི་གནས་སྐབས་ལ་ད་སྒྲུབ་ས་དེ། ལག་ལེན་དངོས་སུ་བསྟར་སྒྲུབ་ཀ་ལ་ཐོག་མ་དེ་སོ་སོ་དེ་གལ་ཆེ་ཆགས་འདུག་ན། སོ་སོ་རང་ཉིད་བསྒྱུར་བཅོས་བཏང་རྗེས་ནས་སྤྱི་ཚོགས་ནང་ལ་བསྒྱུར་བཅོས་བཏང་དགོས་པར་གསུངས། ད་ནུབ་ཕྱོགས་ཀྱི། སེམས་ཅན་གྱི་དོན་འདི་ཟེར་ཡ་དེ་སྐད་ཆ་དེ་རྗེས་ལ་བཞག། རང་དོན་ཟེར་ཡ་དེ་སྔོན་ལ་བཞག་རེད་དེ་ང་ཚོ་གིས་སེམས་ཅན་གྱི་དོན་དེ་སྔོན་ལ་བཤད་སྟངས་དེ་སྔོན་ལ་བཤད་ཡིན་ན་ཡང་དངོས་སུ་ལག་བསྟར་བྱེད་པའི་སྐབས་ལ་ཡང། སོ་སོ་རང་ཉིད་བསྒྱུར་བཅོས་བཏང་ཡས་དེ་དང་པོར་འགྲོ་དགོས་གོ། དེ་བཞིན་དྲི་བ་གཉིས་པ་དེ་ལ་ངའི་གིས་ཞེ་པོ་ཞེ་པོ་འགལ་བ་མཐོང་གི་ཡོད་མ་རེད་ལགས། ལགས་ལགས་སེ། རྒན་བསྟན་སྲིང་ལགས་ད་ལྟ་འདས་པའི་ད་ལོ་སུམ་ཅུ།

ལྷག་པར་དུ་སྐྱབས་མགོན་རིན་པོ་ཆེས་ད་ལོ་སུམ་ཅུ་ཉི་ཤུ་སུམ་ཅུ་ད་བཞུགས་གདན་འཇགས་ཀྱི་ཡིན་ཞེས་བཀའ་བཞེས་ཟབ་མོ་ཐོབ་ཡོད་རེད་བྱེད་དུས་ཙམ་པ་དུས་ཚོད་ད་ལྟ་ཡག་པོ་ཞེ་ཅིག་ཡོད་རེད་པ་ད་ལོ་སུམ་ཅུ་ནང་ལོགས་ལ་ད་ལྟའི་འདས་པའི་སུམ་ཅུ་ལོ་སུམ་ཅུ་འདི་ལ་གཞི་བཅོལ་ནས་ད་ལྟ་ཕྱི་རྒྱལ་ཡུལ་གྲུ་ཁག་དང་ནུབ་ཕྱོགས་དང་ཡར་ཐོན་གྱི་ལུང་པ་ཁག་ནང་ལོགས་ལ་ཡང་ནང་ཆོས་ཀྱི་ཐོག་ནས་ཞབས་འདེགས་སྒྲུབ་ཡས་ཀྱི་ལས་གཞི་འདི་ཚད་འདྲ་པོ་ཞིག་ང་ཚོ་ཐིག་ཤིང་འདྲ་ཅིག་བཞག་ཅིག་ཚད་འདྲ་ཞིག་བརྒྱབ་ཡིན་ན་ད་དུང་ག་ཚོད་འདྲ་ཞིག་སླེབས་ཐུབ་ཡ་ད་ནུས་པ་ག་རེ་སྟོན་ཐུབ་ཀྱི་རེད་དགོངས་ཀྱི་འདུག་ལགས།

ལགས་སེ་ད་འདི་དངོས་གནས་ཕྱོགས་མང་པོ་ཞིག་ནས་བསམ་བློ་བཏང་ཡོང་དུས་ད་དམིགས་ཡུལ་འདི་འགྲུབ་དང་མ་འགྲུབ་ད་ད་ཁོ་ལོགས་ཀ་རེད་མ་གཏོགས་སྤྱིར་བཏང་ད་ནུབ་ཕྱོགས་ཀྱི་རྒྱལ་ཁབ་ཚོ་ལྷག་པར་དུ་ནུབ་ཕྱོགས་ཀྱི་རྒྱལ་ཁབ་སོགས་ད་ནུབ་ཕྱོགས་ནང་ལོགས་སྔོན་མ་ཡེ་ཤུ་ཀྱི་ཆོས་འདི་ཤུགས་ཆེན་པོ་ཞེ་པོ་ཅིག་དར་བྱས་བྱས་འདི་ཁོ་རང་ཚོ་ད་ག་རེ་ཟེར་ཀླད་པ་གི་འདི་ད་ཡེ་ཤུ་ཀྱི་ཆོས་རྒྱུད་ཀྱི་ནུས་པ་འདི་ག་ལེ་ག་ལེ་ཉམས་འགྲོ་དུས་སྒང་ལ་ཨ་ནི་མི་དེ་ཚོ་ལྟོས་ས།

ད་འདི་འདྲ་གཅིག་ནང་ལུགས་ཀྱིས་ཀྱང་བསྙེལ་བ་འདི་འདྲ་ཞིག་ཡོང་ཚུལ་ཡོང་མྱོང། དེ་དེ་བཞིན་གྱི་ད་ནུབ་ཕྱོགས་ཀྱི་སྤྱི་དང་རྒྱལ་ཁབ་དེ་ཚོ། ལྷག་པར་དུ་ཡེ་ཤུ་ཀྱི་བསྟན་པ་དར་ས་དེ་ཚོ་པར་ག་ལེ་ག་ལེ་ཡེ་ཤུ་ཀྱི་བསྟན་པ་དེ་ཉམས་འགྲོ་བའི་གནས་སྐབས་ལ། ཉམས་འགྲོ་དུས་ད་ནུས་པ་རྣམས་ཆུང་དུ་ཆུང་དུ་འགྲོ་བའི་གནས་སྐབས་ལ། ནུབ་ཕྱོགས་ཀྱི་མི་དེ་ཚོ་གི་ཀླད་པ་དེ་ཡང་ཏོག་ཙམ་གུ་ཡངས་དུ་ཡངས་དུ་ད་གཅིག་ད་གཅིག་ད་ཚན་རིག། ཁྱེད་ཀྱིས་ཤུགས་རྐྱེན་གྱིས་རེད་ཚན་རིག་གི་ཤུགས་རྐྱེན་གྱིས། ཆོས་ཆོས་རྒྱུད་ཟེར་མཁན་དེ་ཚོ་དད་པ་རྐྱང་རྐྱང་གིས་རྗེས་སུ་འགྲོ་ས་དེ་ཕལ་ཆེར་ད་ལམ་ཁ་འགག་པའི་བཟོ་འདྲ་ཞིག་ད་ལྟ་དུས་ཚོད་ལ་ཡིན་ན། ད་ཆོས་ཆོས་རྒྱུད་གཞན་པ་ཕལ་ཆེར་འདི་འདྲའི་དཀའ་ངལ་འཕྲད་བསྡད་ཡོད་རེད་ཡིན་ནའི་ནང་པ་དེ་ཐུན་མོང་མ་ཡིན་པའི་ཁྱད་ཆོས་ཤིག་ག་རེ་རེད་ཟེར་དུས་སྒང་ལ་ཡིན་གཅིག་སངས་རྒྱས་ཀྱིས་གསུངས་པ་ནང་བཞིན་ཨོ་བསྲེགས་བཅད་བརྡར་བའི་གསེར་བཞིན་དུ་ལེགས་པར་བརྟགས་ལ་ང་ང་ཡི་བཀའ་གསུངས་པ་ནང་བཞིན་དད་པ་དག་སྣང་གི་རྗེས་སུ་འཇུག་མ་ཡིན་པ་ཡིན་གཅིག་མིན་གཅིག་སོ་སོ་རང་ཉིད་ཀྱིས་ཞིབ་འཇུག་བྱས་བརྟག་དཔྱད་བྱས་བྱས་ནས་གཞི་ནས། གནས་ཚུལ་འདི་སངས་རྒྱས་ཀྱིས་གསུངས་པ་ནང་བཞིན་མཐོང་བ་ཡིན་ན་ནི་རྗེས་སུ་འཇུག་ཆོག་ཟེར་དུས་སྒང་ལ་སྒོམ་ཉམས་ལེན་དུ་ཚང་བ་དེ་འདྲའི་བར་དང། སོ་སོ་རང་ཉིད་ཀྱིས་དཔྱད་པ་བྱས་སོ་སོ་རང་ཉིད་ཀྱིས་བརྟགས་བརྟགས་བརྟགས་བརྟགས་སོ་སོས་རང་ཉིད་ཀྱིས་ཉམས་ལེན་བྱས་ནས་ཤེས་རྒྱུད་ནང་ལོགས་ལ་འགྱུར་བ་ཐེབས་ཀྱི་འདུག་ན་ནི་སངས་རྒྱས་ཀྱི་གསུང་ཨེ་དེ་ཡིན་གཅིག་གོ་ར་སངས་རྒྱས་ཀྱི་བཀའ་རྐྱང་རྐྱང་གི་ཚིག་ལ་ཚིག་ལ་ཁ་སོར་དག་སྣང་མ་ཡིན་པར་སོ་སོ་རང་ཉིད་ཀྱི་ཉམས་མྱོང་གི་ཐོག་ནས་སངས་རྒྱས་ཀྱི་ཆོས་ལ་དད་པ་དག་སྣང་སྐྱེ་ཡོང་ཡས་ཤར་ཡོང་སྐྱེ་ཡོང་ཡས་ཡོང་བསྡད་ཡོད་ར་ད་རེས་ཁ་སང་ནུབ། བདེན་བདག་གིས་ཅི་བྱས་ཏེ་སྤྱི་བཏང་དག་བོད་བརྒྱུད་ནང་བསྟན་བྱས་ཡོད་ལ་སྤྱི་བཏང་བྱས་ནས་ཞུས་པ་ཡིན་ན་ནུབ་ཕྱོགས་ནང་ལ་དཔེར་ན་ཁ་སོ་རྒྱ་མི་གི་བསྟན་པ་རྒྱ་མིའི་བསྟན་པ་ཟེར་བ་ད་རྒྱ་ནི་ཁ་སོ་དེ Chinese Buddhism ཟེར་བ་རེད་ཟེར་དེ་ཚོ་འདྲ་པོ་ཡིན་ན་སྔ་མ་སྔ་མ་དར་ཚར་བ་ཨ་དེ་ནང་བཞིན་ད་གནས་བརྟན་སྡེ་པའི་གི་བསྟན་པ་རེད་དེ་ཚོ་ཚང་མ་གཅིག་ཆ་ཚང་ད་ནུབ་ཕྱོགས་ཀྱི་དེ་ད་ནུབ་ཕྱོགས་ལ་དར་བའི་གི་ནང་ཆོས་དེ་ཡིན་ན་བོད་བརྒྱུད་ནང་བསྟན་རྐྱང་རྐྱང་མ་རེད། ཨཱ་ནི་ཅིག་ག་རེ་ཟེར། ནང་པའི་བསྟན་པ་ཕྱོགས་ག་ཚོ་ག་ས་ནས་ཅིག་དར་ཡོང། དེ་དུས་སྒང་ལ་ཁོང་ཚོ་ཆ་ཚང་གི་ཨཱ་ནི་མ་ཤུགས་རྐྱེན་རབ་ཆེན་བཏང་ཡོང་དུས་སྒང་ལ། མི་མང་གི་མི་གི་བསམ་བློ་ལ་ག་ལེ་ག་ལེ་ལེ་འགྱུར་བ་ཐེབས་དགོས་པ་དེ་ད་གསལ་པོ་གསལ་པོ་ཞེ་པོ་ཞིག་ཨཱ་ནི་ད་ཕྱིས་སུ་ད་སྐྱབས་མགོན་རིན་པོ་ཆེ་གི་སྐུ་ལས་བསྐྱོན་བྱས་བྱས། ང་ཚོ་བོད་པའི་གི་གོ་ས་ལྟ་བུ་ནུབ་ཕྱོགས་ལ་ཞབས་འདེགས་ཆེན་པོ་ཞིག་བསྒྲུབ་ཐུབ་ཡོད་རེད་ཨ་འདི་མུ་མཐུད་ནས་ཡང་ད་ང་རང་ཚོ་གི་ཁ་སོ་ད་འདི་ལས་ཀ་འདི་ནང་ལོ་ལས་ཀ་བྱེད་མཁན་ལྷག་པར་དུ་བླ་མ་བླ་མ་ཁག་ཨ་ནི་དགེ་བཤེས་ཁག་འདི་ནང་ལོ་སློབ་དཔོན་ཚོ་སློབ་དཔོན་ཚོ་ཚང་མ་གི་སོ་སོ་རང་ཉིད་ཀྱི་ནང་པའི་གི་བསྟན་པ་ལ་དངོས་གནས་བག་ཆགས་འཇོག་བྱེད་པ་སློབ་སྦྱོང་གནང་བ་ཙམ་མ་ཡིན་པར་འདིའི་སློབ་སྟོན་བྱེད་པའི་གནས་སྐབས་ལ་འདི་ནུབ་ཕྱོགས་རེད་དེང་དུས་ཀྱི་སློབ་སྦྱོང་བྱེད་སྟངས་ཀྱི་སློབ་སྦྱོང་སྤྲོད་སྟངས་ཀྱི་ཐབས་ལམ་དེ་ཚོ་ཡང་དག་པ་ཅིག་ཡང་དག་པའི་ཤེས་པའི་ཐོག་ནས་གོམས་འདྲིས་ཡོད་པའི་ཐོག་ནས་ཁོང་ཚོ་ལ་ཅིག་ཁ་སོ་རྗེས་སུ་འབྲང་ཐུབ་པ་ཡིན་ན་ཨ་ནི་ད་ཁ་སོ་སངས་རྒྱས་ཀྱི་བསྟན་པ་འདི་དཔའ་ཆེན་ཡིན་ཁ་སོ་རེད་དེ་མུ་མཐུད་ནས་དར་ཁྱབ་ཡོང་ཡ་འདི་ཙམ་མ་ཡིན་པ་སྐོར་གཏིང་ཁ་གཡབ་གཡབ་ཙམ་མ་ཡིན་པ་དངོས་གནས་སྐོར་གཏིང་ཟབ་པོའི་ཐོག་ནས་འགྲོ་ཐུབ་ཀྱི་རེད་བསམ་བསམ་གི་བསམ་བློ་དེ་འདྲ་ཞིག་ཡོང་དགོས་ལ།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ལགས་དང་གུས་པ་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།